ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་བཞི་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་བཞི་རེས་གཟའ་པ་སངས་ལས་རིམ་འདི་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལས་རིམ་ཁག་རིམ་པས་རྒྱང་སྲིང་ཞུ་རྒྱུ་ཡིན། ཐེངས་འདིའི་ལས་རིམ་ཁག་གི་ཐོག་མར་ཨ་མི་རི་ཀའི་ཕྱི་སྲིད་ལས་ཁང་གིས་རྒྱ་ནག་ནི་འཛམ་གླིང་ཐོག་ཆོས་དད་རང་དབང་ལ་ཚབས་ཆེའི་རྩིས་མེད་རྡོག་རོལ་གཏོང་མཁན་གྱི་བློ་འཚབ་བྱ་ཡུལ་གྱི་རྒྱལ་ཁབ་གཙོ་བོའི་གྲས་སུ་མིང་ཐེར་འདོན་གནང་ཡོད་པ་སོགས་ཐེངས་འདིའི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། འཛམ་གླིང་ཡུལ་གྲུ་འདྲ་མིན་གྱི་དད་ལྡན་པ་ཆོས་ཞུ་བ་རྣམས་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁའི་སྐལ་བཟང་གོ་སྐབས་ཐོབ་པར་དགའ་དད་སྤྲོ་གསུམ་གྱི་ཚོར་སྣང་དཔག་མེད་བྱུང་ཡོད་པའི་སྐོར་གསུངས་པའི་གནས་ཚུལ་ཞིག་སྙན་སྒྲོན་ཞུ་རྒྱུ་དང། རྒྱ་གར་ཨ་རུ་ནཱ་ཅལ་མངའ་སྡེའི་བསྟན་འཛིན་སྒང་གི་བོད་མི་གཞིས་ཆགས་ཀྱི་བོད་ཕྲུག་བཅུ་བཞི་ནས་རྡ་རམ་ས་ལར་ཤེས་ཡོན་གཟིགས་སྐོར་གནང་སྟེ།

ཐེངས་འདིའི་གསར་འགྱུར་ཁག་གཡུ་སྒྲོན་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཨ་མི་རི་ཀའི་ཕྱི་སྲིད་ལས་ཁང་གིས་རྒྱ་ནག་ནི་འཛམ་གླིང་ཐོག་ཆོས་དད་རང་དབང་ལ་ཚབས་ཆེའི་རྩིས་མེད་རྡོག་རོལ་གཏོང་མཁན་གྱི་བློ་འཚབ་བྱ་ཡུལ་གྱི་རྒྱལ་ཁབ་གཙོ་བོའི་གྲས་སུ་མིང་ཐེར་འདོན་གནང་ཡོད་པ་རེད་འདུག་དེ་ཡང་ཨ་མི་རི་ཀའི་ཕྱི་སྲིད་ལས་ཁང་གི་ཕྱི་སྲིད་དྲུང་ཆེ་སྐུ་ཞབས་ཨན་ཐོ་ནི་བྷླིན་ཀེན་མཆོག་གི་མཚན་ཐོག་ནས་ཕྱི་ཟླ་དང་པོའི་ཚེས་བཞི་ཉིན་གསར་འགོད་གསལ་བསྒྲགས་ཤིག་སྤེལ་བའི་ནང། ཨ་མི་རི་ཀའི་གྲོས་ཚོགས་ནས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་རྒྱལ་སྤྱིའི་ཆོས་ལུགས་རང་དབང་གི་ཁྲིམས་གཞི་བཀའ་འཁྲོལ་གནང་བ་མ་ཟད་ཁྲིམས་ལ་གཏན་འབེབས་གནང་བ་ནས་བཟུང་ཆོས་ལུགས་ཉམས་ལེན་དང་ཆོས་ལུགས་དད་མོས་རང་དབང་འཕེལ་རྒྱས་གཏོང་རྒྱུ་ནི་དེ་བས་ཨ་མི་རི་ཀའི་ཕྱི་སྲིད་ཀྱི་ལས་དོན་གལ་འགངས་ཆེ་ཤོས་ཤིག་ཏུ་གྱུར་ཡོད། དེ་སྟེང་ངོས་ནས་འཛམ་གླིང་ནང་ཆོས་དད་རང་དབང་རྩིས་མེད་རྡོག་རོལ་གཏོང་མཁན་གྱི་རྒྱལ་ཁབ་ཐེར་འདོན་བྱེད་བཞིན་ཡོད་པ་ནི

དེ་བཞིན་ཞི་བའི་སྨྲ་བརྗོད་བྱེད་མཁན་གྱི་ཐོག་ལ་དྲག་རྩུབ་ལག་བསྟར་བྱེད་པ་དང་དུས་ཡུན་རིང་པོ་བཙོན་འཇུག་བྱེད་པ་དྲག་གནོན་བྱེད་པ་ཆོས་ལུགས་ཉམས་ལེན་བྱེད་མཁན་ཐོག་ལ་རྡུང་རྡེག་གཏོང་བའི་བྱ་སྤྱོད་དེ་དག་ནི་འཛམ་གླིང་གི་ས་ཁུལ་མང་པོའི་མི་དམངས་ཐོག་ལ་དྲག་གནོན་བྱེད་པའི་གྲས་ཤིག་ཡིན་པ་རེད། རྒྱལ་སྤྱིའི་ནང་ཆོས་ལུགས་རང་དབང་བརྩོན་ལེན་བྱེད་མཁན་རྣམས་ཁོར་ཡུག་དང་ལམ་ལུགས་སྟངས་འཛིན་བཅས་ལ་གདོང་ལེན་བྱེད་དགོས་པའི་ཉེན་ཁ་ཆེན་པོའི་ནང་གནས་ཡོད་འོན་ཀྱང་འཁོན་འཛིན་དང་སྟངས་འཛིན་མེད་པའི་བསམ་ཤེས་ཐུབ་མཁན་ཡང་ཡོད་པའི་རྐྱེན་གྱིས་ཉིན་ཞིག་འཛམ་གླིང་མི་དམངས་རྣམས་འདྲ་མཉམ་དང་ཆེ་མཐོང་ལྡན་པའི་ངང་གནས་པ་ང་ཚོས་མཐོང་ཐུབ་ཀྱི་རེད་ཅེས་གསུངས་འདུག། གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་རྒྱུར། ཉེ་ཆར་ཕྱི་ཟླ་བཅུ་གཅིག་པའི་ནང་ཨ་མི་རི་ཀའི་མངའ་སྡེ་ཝ་ཤིང་ཏོན་གྱི་གྲོང་ཁྱེར་ནིའུ་ཕོར་ནང་ནས་དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་གར་སོང་མེད་པའི་གནས་ཚུལ་ཐོན་ཏེ་བཙལ་འཚོལ་བྱས་པའི་རྗེས།

དེ་ཡང་དགུང་གྲངས་དྲུག་ཅུ་རེ་བཞི་ལ་ཕེབས་པའི་དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་ཀྱིས་ནང་ཆོས་སློབ་ཁྲིད་གནང་ཡུལ་གྱི་ཆོས་ཚོགས་ཆགས་ཡུལ་གྱི་ས་གནས་ཉེ་འཁོར་དུ་གནས་སྡོད་བྱེད་མཁན་གྲོང་མི་ཚོས་གྱོད་དོན་དེར་རྟོག་ཞིབ་གནང་མཁན་ལ་རྫིང་བུ་དག་པ་འཁྱགས་པ་ཆགས་ནས་ཉེ་ཆར་འཁྱགས་པ་ཞུ་ནས་ཕུང་པོ་རྫིང་བུའི་ཁ་ལ་ཐོན་པའི་གནས་ཚུལ་འགྲེལ་བརྗོད་བྱས་ཡོད་པ་དང་གྱོད་དོན་དེའི་ཐད་ལ་རྟོག་ཞིབ་གནང་མཁན་དང་ས་གནས། Pend Oreille། ཡི Sheriff ལས་ཁང་ངམ་ཉེན་རྟོག་ལས་ཁང་དཔོན་རིགས་ནས། ས་གནས་ཀྱི་གྲོང་མིས་ཕུང་པོ་རྫིང་བུའི་ཁ་ལ་ཐོན་པ་མཐོང་པའི་གནས་ཚུལ་འགྲེལ་བརྗོད་གནང་ཡོད་པ་རེད། ད་དུང་ཉེན་རྟོག་ལས་ཁུངས་དེ་ནས་གསར་འགོད་གསལ་བསྒྲགས་ཤིག་སྤེལ་བའི་ནང་ཉེ་ཆར་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་པའི་ཚེས་བརྒྱད་ཉིན་དགེ་འདུན་པ་ཞིག་གར་སོང་མེད་པའི་གནས་ཚུལ་ཐོན་ཡུལ་གྱི་ཉེ་འཁྲིས་ནས་ཁྱོ་ག་ཞིག་གི་ཕུང་པོ་རྙེད་སོན་བྱུང་བ་དང་ཕུང་པོའི་སྟེང་གི་གྱོན་གོས་རྣམས་ལ་ལྟོས་ཚེ་ཉེ་ཆར་གར་སོང་མེད་པའི་དགེ་འདུན་པས་ཉིན་མོ་དེར་མཆོད་པའི་གྱོན་གོས་འགྲེལ་བརྗོད་བྱས་པ་དེ་དང་གཅིག་མཚུངས་ཡིན་ལུགས་གསུངས་ཡོད་པ་རེད་འདུག

ལྷན་ཚོགས་དེ་ནི་བརྡ་འཕྲིན་འཕྲུལ་རིག་སློབ་གཉེར་མཐར་སོན་པའི་བོད་པའི་སློབ་མ་གསར་པ་རྣམས་ལས་ཀའི་གོ་སྐབས་འཚོལ་མཁན་ཚོར་ལས་ཀ་འཚོལ་ཕྱོགས་དང་རྣམ་དཔྱོད་གོང་འཕེལ་གཏོང་ཡུལ་གྱི་གོ་སྐབས་བསྐྲུན་རྒྱུའི་ཆེད་དུ་ཡིན་ཞིང་ལྷག་དོན་ལྷན་ཚོགས་དེའི་དམིགས་ཡུལ་གཙོ་བོ་ནི་བརྡ་འཕྲིན་ཆེད་ལས་པ་རྣམས་ཀྱི་ནུས་པ་སྐྱེད་སྲིང་དང་ཆེད་ལས་པའི་རྣམ་དཔྱོད་དང་ལག་རྩལ་གོང་འཕེལ་གཏོང་བའི་གོ་སྐབས་དང་ཆེད་ལས་པ་ནང་ཁུལ་དུ་འབྲེལ་བ་འཛུགས་རྒྱུའི་ཆེད་དུ་དབུས་བོད་མིའི་སྒྲིག་འཛུགས་ནང་དང་བོད་མིའི་སྤྱི་ཚོགས་ནང་ཆེད་ལས་པར་ལས་ཀའི་གོ་སྐབས་མཁོ་སྤྲོད་གནང་ཐབས་བཅས་ཀྱི་ཆེད་དུ་དམིགས་པ་ཞིག་ཡིན་པ་རེད་འདུག།

རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། འཛམ་གླིང་ཡུལ་གྲུ་འདྲ་མིན་གྱི་དད་ལྡན་བ་ཆོས་ཞུ་བ་རྣམས་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་མཇལ་ཁའི་སྐལ་བཟང་གོ་སྐབས་ཐོབ་པར་དགའ་དད་སྤྲོ་གསུམ་གྱི་ཚོར་སྣང་དཔག་མེད་བྱུང་ཡོད་པ་གསུངས་པའི་སྐོར། གནས་མཆོག་རྡོ་རྗེ་གདན་ནས་པད་མ་དངོས་གྲུབ་ལགས་ཀྱིས་བཏང་གནང་བའི་གནས་ཚུལ་དེ་སྙན་སྒྲོན་ཞུ་རྒྱུ་ཡིན། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་གནས་མཆོག་རྡོ་རྗེ་གདན་དུ། གསུང་ཆོས་སོགས་ཀྱི་མཛད་འཆར་ཁག་བཀའ་དྲིན་བསྐྱངས་གནང་མཛད་པའི་རྗེས་སུ་ཟླ་བ་འདིའི་ཕྱི་ཚེས་བཞི་ནས་བཟུང། གནས་མཆོག་རྡོ་རྗེ་གདན་དུ་རྟེན་གཞི་གནང་བའི་བོད་དགོན་དགའ་ལྡན་འཕེལ་རྒྱས་གླིང་དུ། ཕྱི་ནང་དད་ལྡན་སེར་སྐྱ་མི་མང་རྣམས་ལ་ཐུགས་བརྩེ་བ་ཆེན་པོས་མཇལ་ཁ་བསྩལ་རྒྱུའི་དབུ་འཛུགས་གནང་བ་ལྟར་ཟླ་བ་འདིའི་ཕྱི་ཚེས་ལྔ་ཉིན། དད་ལྡན་ཆོས་ཞུ་བ་ལྔ་བརྒྱ་བརྒལ་བ་ཞིག་ལ་མཇལ་ཁ་བསྩལ་གནང་བའི་ཁོངས་སུ། འབྲུག་ནས་ཕེབས་པ་དགུང་ལོ་བརྒྱད་ཅུ་ལ་སོན་པ་རྡོ་རྗེ་དབང་མོ་ལགས་ཀྱིས་གསུངས་ན། ད་ལན་ཁོང་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་གསེར་ཞལ་མཇལ་རྒྱུའི་གོ་སྐབས་ཐོབ་པར་ཁོང་གི་བསམ་པའི་རེ་བ་འགྲུབ་སོང། ད་ཤི་ནས་འགྱོད་པ་མེད་ཅེས་གསུངས་གནང་བྱུང། ཨ་རིའི་གཙོ་འགན་རིན་པོ་ཆེ་རྒྱ་གར་མཇལ་ཁ་ཞུ་ཡི་ཞུ་ཡི་ལ་བསམ་གཟུགས་བྱས་ལ་ད་ད་རེ་གནང་དགོས་འདུག་གི་ད་ད་ཤི།

སྐབས་དེར་ངས་མགོན་པོ་གང་ཉིད་སྐུ་ཚེ་ཞབས་པད་བརྟན་པའི་སྨོན་ལམ་རྒྱག་པ་ཡིན་ཞེས་འགྲེལ་བརྗོད་གནང་བྱུང། དེ་མཚུངས་ཝེད་ནམ་དད་ལྡན་ཆོས་ཞུ་བ་མཇལ་ཁར་བཅར་མཁན་ཁག་ཅིག་ནས་ཝེད་ནམ་མི་རིགས་ཚོས ྋགོང་ས་མཆོག་ལ་དགའ་མོས་ཆེན་པོ་ཡོད་པ་དང་མགོན་པོ་གང་ཉིད་སྐུ་ཚེ་ཞབས་པད་བརྟན་པའི་སྨོན་ལམ་འདི་ལྟར་བསྐྱོན་གནང་གི་འདུག། Vietnamese love Dalai Lama I pray Dalai Lama long live have a long life and healthy

རྒྱ་གར་གྱི་ཨ་རུ་ན་ཅལ་མངའ་སྡེའི་བསྟན་འཛིན་སྒང་བོད་མི་གཞིས་ཆགས་ཀྱི་བོད་ཕྲུག་བཅུ་བཞི་ནས་ས་གནས་རྡ་རམ་ས་ལར་ཤེས་ཡོན་གཟིགས་སྐོར་གནང་སྟེ་མཐོང་ཐོས་རྒྱ་སྐྱེད་དང་འབྱུང་འགྱུར་བོད་མི་སྤྱི་ཚོགས་སུ་ཕྱག་ལས་ཀྱི་གོ་སྐབས་ཡོད་པ་ངེས་པ་རྙེད་ལུགས་འགྲེལ་བརྗོད་གནང་པའི་སྐོར་བློ་བྷེ་ལགས་ཀྱིས་རྡ་རམ་ས་ལ་ནས་བཏང་པའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན།
རྒྱ་གར་གྱི་བཞུགས་སྒར་དྷ་རམ་ས་ལར་རྟེན་གཞི་བྱས་པའི་ལྷ་སྤྱི་ཚོགས་ཞབས་ཞུ་ཚོགས་པ་ནས་བཀོད་སྒྲིག་གནང་སྟེ། བར་ལམ་ནས་ལོ་རེ་བཞིན་རྒྱ་གར་ནང་གི་བོད་མིའི་གཞིས་ཆགས་ཁུག་ཀྱོག་ཁག་ཏུ་གནས་སྡོད་སློབ་ཕྲུག་རྣམས་བཞུགས་སྒར་དུ་ཤེས་ཡོན་གཟིགས་སྐོར་གྱི་ཆེད་དུ་ཁྲིད་དེ། བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་ཁག་དང་ཤེས་ཡོན་གྱི་སྡེ་ཚན་ཁག་འདྲ་མིན། གཞུང་འབྲེལ་མིན་པ་གི་ཚོགས་པ་ཁག་བཅས་སུ་གཟིགས་ཞིབ་ཀྱིས་སྡེ་ཚན་སོ་སོ་གི་དམིགས་ཡུལ་དང་ལས་འཆར་སོགས་ངོ་སྤྲོད་དང་འགྲེལ་བརྗོད་གནང་ལམ་ཡོད་པ་བཞིན། ད་རེས་ཀྱང་ཉེ་ལམ་ཟླ་བ་སྔོན་མ་གི་ཟླ་མཇུག་ནས་བཟུང། རྒྱ་གར་ཨ་རུ་ནཱ་ཅལ་མངའ་སྡེ་གི་བསྟན་འཛིན་སྒང་གཞིས་ཆགས་ཀྱི་སམ་བྷོ་ཊ་སློབ་གྲྭ་གི་འཛིན་རིམ་བདུན་པ་དང་བརྒྱད་པ་གི་སློབ་ཕྲུག་ཕོ་མོ་བཅུ་བཞི་བཞུགས་སྒར་དུ་བཅར་ཏེ། སློབ་ཕྲུག་ཚོར་བཞུགས་སྒར་གྱི་གཞུང་སྒེར་ཚོགས་སྡེ་ཁག་གིས་བོད་དོན་དུ་ཕྱག་ལས་གནང་བཞིན་པ་གི་སྐོར། མཐོང་ཐོས་རྒྱ་སྐྱེད་དང་འབྱུང་འགྱུར་བོད་མིའི་སྤྱི་ཚོགས་སུ་ལས་ཀ་བྱས་ན་གོ་སྐབས་ཡོད་པ་གི་ངེས་པ་རྙེད་ཆེད་ལ་དམིགས་ཡོད་པ་བཅས། ལྷ་སྤྱི་ཚོགས་ཞབས་ཞུ་ཁང་གི་ལས་འཆར་འབྲེལ་མཐུད་པ་འཆི་མེད་དཔལ་མོ་ལགས་ནས་འགྲེལ་བརྗོད་གནང་གི་འདུག། མཐོང་རྒྱ་དང་ཐོས་རྒྱ་དེ་འདྲ་ཡོང་ཡ་ཆེད་དུ་ཨ་ནི། རྗེས་ལ་སོ་སོའི་འཛིན་གྲྭ་བཅུ་གཅིག་བཅུ་གཉིས་ཨ་ནི། College། མཐོ་སློབ་དེ་འདྲ་ཐོན་པའི་རྗེས་ལ། བོད་པ་རང་གི་སྤྱི་ཚོགས་ནང་ལ་གལ་སྲིད་ལས་ཀ་བྱས་ཡིན་ན་གོ་སྐབས་ཡོད་པ་ཅིག་ཡ། དེ་འདྲ་ཡོང་ཡ་དང་ཨ་ནི་གཙོ་བོ་ད་ལས་ཀ་ང་ཚོ་བོད་པ་སྤྱི་ཚོགས་དེ་ཡི་ཡར་རྒྱས་ག་འདྲ་འགྲོ་ཡོད་མེད་སློབ་སྦྱོང་དང་གང་ཅི་ཐོག་ལ་ཡ། ག་ཚོད་ཡར་རྒྱས་འགྲོ་ཡོད་མེད་ཨ་ནི་དེ་ཚོ་ཚང་མ་ཆེད་དུ་ཡ། ཁོ་རང་ཚོ་ལ་ཨ་ནི། གཙོ་བོ་དེ། གོ་གོ་རྟོགས་འཕེལ་ཡ་ཆེད་དུ་ཡ། ཤེས་ཡོན་གཟིགས་སྐོར་དུ་མཉམ་ཞུགས་པ་སློབ་ཕྲུག་ངག་དབང་གཡང་སྒྲོན་ལགས་ནས་ཁོ་ཚོའི་ས་གནས་རྡ་རམ་ས་ལ་དང་ཐག་རིང་དུ་ཡོད་པས་ཆ་རྒྱུས་ཡག་པོ་མེད་ནའང། ད་ལན་འདིར་ཡོང་ནས་ནང་སྲིད་དང་དཔལ་འབྱོར་ལྷན་ཁང་ཁག་གཉིས་དང། སྨོན་ལམ་ཚིག་མཛོད་བཟོ་སྟངས་གི་རིམ་པ་ཚོགས་པ་ཁག་ཅིག་ནས་དབུལ་ཕོངས་ལ་འཕྲོད་བསྟེན་གྱི་རོགས་སྐྱོར་གནང་སྟངས་དང། སྨན་རྩིས་ཁང་དུ་སྨན་བཟོ་ལུགས་དང་གཟུར་ཕོག་གི་རིགས་མེད་པ་གི་སྐོར། བོད་མིའི་སྒྲིག་འཛུགས་ཀྱི་སྤྱི་འཐུས་དང་བཀའ་བློན་སོགས་ཀྱི་སྐོར་མང་པོ་ཤེས་ཐུབ་པ་མ་ཟད། བོད་མིའི་དབུ་ཁྲིད་གོང་ས་མཆོག་བཞུགས་ས་ཡིན་པའི་གཙུག་ལག་ཁང་སོགས་ལ་མཇལ་ཐུབ་པར་ཧ་ཅང་དགའ་སྤྲོ་བྱུང་བ་འགྲེལ་བརྗོད་གནང་གི་འདུག།
ཨ་ནི་བོད་གཞུང་འདི་ཚོ་ང་རང་གི་བསམ་པ་ལ། བོད་གཞུང་འདི་ཚོ་ཞེ་དྲག་ཆེན་པོ་ཡོད་མ་རེད་བསམ་སོང་ར། ང་རང་ལྟ་དུས་ག་ཚོད་དཔེ་ཆེན་པོ་འདུག་ར་སྤྱི་འཐུས་འདི་ཚོ་ཚང་མ་ད་རྫིག་པོ་འདྲ་བོ་ཞིག་འདུག་ར། ཨ་ནི། ང་རང་ག་རེ notice བྱེད་ཡིན་ན་ན་ཚང་མ་དགོན་པ་དེ་འདྲ་ལ་ཚང་མ་བསྡད་ས་གོང་ས་མཆོག་བཞུགས་ས་ཨ་ནི་རྡ་རམ་ས་ལ་དེ་ད་གོང་ས་མཆོག་བཞུགས་ས་ཞིག་ར་ཨ་ནི་ང་རང་གཙུག་ལག་ཁང་དེ་ཚོ་ད་འགྲོ་ཡ་རག་སོང་ང་རང་དཔེ་བསོད་བདེ་ཆེན་པོ་བསམ་གྱི་འདུག་དེ་འདྲ་འགྲོ་ཡ་རག་ནས། གཞན་ཡང་ཁོ་ཚོའི་སྣེ་ཁྲིད་དགེ་རྒན་རྡོ་རྗེ་གྲུབ་པ་ལགས་ནས་གོ་སྐབས་འདི་བརྒྱུད་ནས་སློབ་ཕྲུག་ཚོས་ད་ལྟ་ནས་གསལ་པོ་ཤེས་ཐུབ་པ་གི་སྒོ་ནས། སློབ་སྦྱོང་གནང་ན་མ་འོངས་པར་སོ་སོའི་འདོད་མོས་བཞིན་ཞབས་ཞུ་ཕྱག་ལས་གནང་ས་ཡོད་པར་མཐོང་གི་འདུག་ཅེས་འགྲེལ་བརྗོད་གནང་སོང། ད་སྤྱིར་བཏང་ནི་ད་ང་རང་ཚོ་འདི་ལ་ཚོགས་པ་ཁག་མང་པོ་རེད་དེ་འདྲའི་སྒང་ལ་ད་ཕྲུ་གུ་ཚོས་ད་ལྟ་ད་སྦྱང་གིར་བ། མ་འོངས་པར་སོ་སོ་གིས་ད་ཚོགས་པ་ག་བ་ན་ཞབས་ཞུ་ཞུ་འོ་དོ། བོད་པའི་སྤྱི་ཚོགས་འདི་ས་ཆ་རྒྱ་ཆེན་པོ་རེད་དེ་ག་བ་ནི་ཞབས་ཞུ་ཞུ་ས་ཅིག་ཡོད་ཡོད་བ་འགྲོ་ཅིག་ང་འདྲ་འགྲོ་ཞེས་གཏོང་སོ།
ཡང་སློབ་ཕྲུག་བསྟན་འཛིན་ཆོས་གྲུབ་ལགས་ནས་ཁོ་རང་གི་གཟིགས་སྐོར་འདི་བརྒྱུད་ནས། འབྱུང་འགྱུར་བོད་མིའི་སྒྲིག་འཛུགས་ལ་བདེ་སྲུང་ལས་ཁུངས་ཀྱི་ལས་སྣེའི་ཐོག་ནས་ཞབས་འདེགས་སྒྲུབ་འདུན་ཡོད་པ་འགྲེལ་བརྗོད་གནང་གི་འདུག། བོད་སྐད་ཀྱི་སྐད་ཡིག་དང་རིག་གཞུང་འདི་ཚོ་ད་དཔེ་གལ་ཆེན་པོ་རེད་དར་ཡིན་ན་འོ་འདི་འདྲ་བོ་ཡིན་ཀ་འདི་འདྲ་བོ་རེད་འདུག་བསམ་ཟ་ར་ཡིན་ད་ལས་ཀ་འདྲ་བོ་གལ་སྲིད་བྱས་པ་ཡིན་ན་ར་བོད་གཞུང་ལ་བོད་གཞུང་ལ་ཞབས་ཕྱི་འདྲ་བོ་ཞུ་བའི་བསམ་བློ་འདྲ་བོ་ཡིན་ཀ་ཅིག་ན་ང་དར་ཡོད་དེ་ག་ལས་འདུག Department དེ Security ཀ་ཅིག Department དུ་ཨ་འདི་ལ་དེ་འགྲོ་འདོད་བྱུང་ཟ་ག་རེ་ཡིན་ཟེར་ན་ད་གོང་ས་མཆོག་ལ་དེ་སྐུ་གསུང་ཐུགས་དང་གོང་ས་མཆོག་མཇལ་ཡ་ར་ཡིན་ར་མང་པོ་བྱེད། སློབ་ཕྲུག་བསོད་ནམས་སྒྲོལ་མ་ལགས་ནས་ཐེངས་དང་པོ་བཞུགས་སྒར་དུ་བཅར་བ་ཡིན་པས་ཧ་ཅང་དགའ་སྤྲོ་བྱུང་བ་དང། ལྷག་པར་བོད་ནས་བསྣམས་ཕེབས་པ་གི་སྐུ་གསུང་ཐུགས་རྟེན་དང་གོང་ས་མཆོག་གི་ན་བཟའ་བཅས་ལ་མཇལ་རྒྱུ་བྱུང་བས་ཧ་ཅང་སྐྱིད་པོ་བྱུང་ཅེས་འགྲེལ་བརྗོད་གནང་གི་འདུག།
ཨ་ནི་ཁོ་ཚོའི་བར་གྱི་སྐུ་ཁག་སྐུ་རྩ་ཆེན་པོ་མང་པོ་ཞིག་དེ་ཉིན་མ་བོད་ཀྱི་མི་དེ་ཚོས་བོད་ནས་མར་བཙན་བྱོལ་ལ་ཕེབས་པའི་སྐབས་ལ་ཁོ་ཚོའི་པར་འཕྲིན་གྱི་ཞིབ་འཇུག་དེ་ཚོ་ཚང་མ་བྱོན་རྗེས་ནས་ཁྱེར་སླེབས་ཡོད་དེ་ཚོ་མཐོང་ནས་ར་དཔེ་ཡག་པོ་ཚོར་ཟེར་ཨ་ནི་གོང་ས་མཆོག་གི་ན་བཟའ་ཡོད་ར་དེ་ང་ཚོས་མཇལ་ར་ཟེར་གོང་ས་མཆོག་ད་མཇལ་མྱོང་མེད་ཡིན་ན་ཡང་དེ་ན་བཟའ་དེ་མཇལ་ར་ཚོར་བ་དཔེ་ཡག་པོ་སླེབས། ལྷ་སྤྱི་ཚོགས་ཞབས་ཞུ་ཁང་གི་འགན་འཛིན་ཚེ་རིང་དབང་འདུས་ལགས་ནས་ལས་འཆར་དེ་ནི་ཏོག་དབྱིབས་ནད་ཡམས་ཀྱི་རྗེས་སུ་འགོ་བཙུགས་ཏེ། གཞིས་ཆགས་ཁུག་ཀྱོག་ཁག་གི་སློབ་ཕྲུག་ཚོས་བོད་མིའི་སྒྲིག་འཛུགས་ཀྱི་སྒྲོམ་གཞི་དང་ཚོགས་པ་འདྲ་མིན་གྱི་གནས་སྟངས་རྒྱུས་ལོན། མ་འོངས་པར་ལས་སྐབས་ཅི་ཡོད་སོགས་ངོ་སྤྲོད་ཀྱི་ཆེད་དུ་ལས་གཞི་འགོ་བཙུགས་པ་ཡིན་པ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག།
ད་ཁོང་ཚོ་ལ་ཡ་ནི་བོད་གཞུང་ལབ་ན་ག་འདྲ་རེད་འདུག། ཨ་ནི་དྷ་རམ་ས་ལ་བོད་པའི་བཙན་བྱོལ་བོད་པའི་སྤྱི་ཚོགས་ནང་ལ་ཡ་ནི་ཚོགས་པ་མ་འདྲ་མ་འདྲ་ག་རེ་འདུག། འདིའི་ནང་ལོགས་ལ་སོ་སོའི་སྐད་ཡིག་དང་རིག་གཞུང་དང་དེ་འདྲའི་ཐོག་ལ་རྒྱུས་ལོན་བྱས་ཡ་ག་རེ་འདུག། ཨ་ནི་མ་འོངས་པ་ལ་ཆེན་པོ་ཆགས་སོང་ན་ནི་བོད་གཞུང་རེད་བཙན་བྱོལ་བོད་མིའི་སྒྲིག་འཛུགས་རེད་བོད་པའི་སྤྱི་ཚོགས་རེད་དེའི་ནང་ལ་ཡ་ལས་ཀ་བྱ་ཡའི་གོ་སྐབས་ག་འདྲས་འདུག་དེ་འདྲས་ཅིག་ད་ཁོང་ཚོ་ལ་ངོ་སྤྲོད་བྱས་ཡ་དེ་གཙོ་བོ་དམིགས་ཡུལ་གཙོ་བོ་གཅིག་སིམ་འཛེར་འདུག་གོ་གཙོ་བོ་གཅིག་རེད། ལྷ་སྤྱི་ཚོགས་ཞབས་ཞུ་ཁང་གིས་སྔ་ལོ་སློབ་ཕྲུག་བཅུ་གཉིས་དང་དགེ་རྒན་གཉིས་བཅས་བཞུགས་སྒར་དུ་གཟིགས་སྐོར་དུ་ཁྲིད་ཡོད་པ་དང། འདི་ལོ་སློབ་ཕྲུག་བཅུ་བཞི་དང་དགེ་རྒན་གཉིས་ཡོད་པར་མཐོང་ཐོས་རྒྱ་ཆེར་འགྲོ་བར་ཕན་ཐོགས་བྱུང་བ་མ་ཟད། ལྷ་སྤྱི་ཚོགས་ཞབས་ཞུ་ཚོགས་པར་བོད་མིའི་གཞིས་ཆགས་ཁུག་ཀྱོག་ཁག་གི་སློབ་ཕྲུག་ཚོ་གི་གནས་སྟངས་སྤྱི་དང། ཁྱད་པར་སློབ་ཕྲུག་གི་ཤེས་ཡོན་གནས་སྟངས་ལ་རྒྱུས་ལོན་ཡོང་བར་ཕན་ཐོགས་ཡག་པོ་བྱུང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།

ཐེངས་འདིའི་འོད་ཟེར་གླེང་སྟེགས་ཞུ་བའི་ལེ་ཚན་ནང་འོད་ཟེར་ལགས་ཀྱི་ཨ་མ་ལགས་ཀྱིས་གསུངས་པའི་སྒེར་གྱི་ལོ་རྒྱུས་ཐོག་ནས་ལོ་རབས་ལྔ་བཅུ་དྲུག་ཅུའི་བོད་ཀྱི་སྤྱི་ཚོགས་གནས་སྟངས་ལ་རྒྱུས་མངའ་དང་དམིགས་བསལ་རིག་གནས་གསར་བརྗེའི་སྐབས་བོད་ཀྱི་རྒྱལ་ས་ལྷ་སའི་གནས་སྟངས་དང་བོད་ཀྱི་ཆོས་དང་རིག་གཞུང་ལ་གཏོར་བཤིག་བཏང་པའི་གནས་ཚུལ་ངོ་སྤྲོད་གནང་བའི་རྩོམ་ཡིག་གི་དུམ་བུ་བཅུ་གཉིས་པ་དེ་སྒྲོལ་དཀར་ལགས་ཀྱིས་ཕབ་བསྒྱུར་དང་སྙན་སྒྲོན་གནང་གི་རེད།

zunzin mi 多尔旁扛着是东土的热汤， 我是来内蒙古的龙井 b 巴 r 老百姓其实对当官的没有多少认识， 更不知道里面的内幕。 但周仁山是地方上的当权派， 而张国华是最早进藏的十八军。 就像歌里唱的 ：“ 金珠玛米压锅毒， ཁོང་ནས་ལུང་འདྲེན་གནང་བར། མང་ཚོགས་དཀྱུས་མས་དོན་དངོས་ཐོག་འགོ་ཁྲིད་དེ་ཚོར་རྒྱུས་མངའ་ཤེས་རྟོགས་དེ་ཙམ་མེད་ལ། ནང་ཁུལ་གྱི་གནས་སྟངས་དེ་བས་རྒྱུས་མངའ་མེད་པ་རེད། འོན་ཀྱང། ཀྲོའུ་རེན་ཧྲན་ནི་ས་གནས་ཐོག་གི་དབང་འཛིན་པ་རེད། ཀྲང་གོ་ཧྭ་ནི་བོད་ལ་ཐོག་མར་འཛུལ་ཡོང་མཁན་གྱི་དམག་སྡེ་བཅོ་བརྒྱད་པ་ཡིན་ཞིང། གཞས་ནང་བཏང་པ་བཞིན་བཅིངས་འགྲོལ་དམག་མི་ཡག་པོ་འདུག་ཟེར་བ་འདི་ཡིན་པས་དེར་བརྟེན། སྐད་ཅོར་རྒྱབ་ལྡེམ་གཅིག་ལ། མང་ཚོགས་མང་ཆེ་བ། རྐུབ་སྟེགས་ཁྱེར་ནས་མཉམ་འབྲེལ་བཀོད་འདོམས་ཁང་ཟེར་བའི་ཕྱོགས་སུ་རྒྱུག་ཕྱིན་པས། མཉམ་འབྲེལ་བཀོད་འདོམས་ཁང་ཟེར་བའི་དཔུང་ཁག་འདི། དེ་མ་ཐག་ཏུ་ཤུགས་ཆེར་ཕྱིན་པ་རེད། དེའི་སྐབས། ང་ཚོ་སྤྱི་བདེ་སློབ་གྲྭ་ལ་ཡང། དམག་དཔུང་གི་དྲིལ་བསྒྲགས་མོ་ཊ་ཡོད་པ་དང། དམག་མིའི་འཐུས་མི་མངགས་གཏོང་བྱས་ཡོད་པས། དེར་བརྟེན། མི་ཚང་མ་སློབ་སྦྱོང་ལ་བསྐྱོད་དགོས་ཀྱི་ཡོད། དེ་ནི། དེ་སྔའི་ཚེ་མཆོག་གླིང་དགོན་པ་ཡོད་ས་དེར་སློབ་སྦྱོང་ལ་བསྐྱོད་དགོས་པ་དང། གཟའ་འཁོར་གཅིག་ནང། ཐེངས་གཉིས་གསུམ་ཙམ་འགྲོ་དགོས་པས། འདི་ལྟར་ང་རང་ཡང་ནང་དུ་བསྡད་ཆོག་གི་མེད། དམག་མིའི་འཐུས་མི་འདི་ཚོ་གདུག་རྩུབ་ཧ་ཅང་ཆེན་པོ་ཡོད། ལྡིང་དཔོན་དང་བརྒྱ་དཔོན་དེ་རིགས་རེད། ང་ཚོ་སྒྲིག་འཛུགས་བྱས་ནས་ཚགས་པར་དང་ཡིག་ཆར་སློབ་སྦྱོང་བྱེད་དགོས་ཀྱི་ཡོད་ལ། འདུ་འཛོམས་བྱེད་བཅུག་ནས་དམག་དོན་སྦྱོང་བརྡར་ནང་མཉམ་ཞུགས་བྱ་དགོས་ཀྱི་ཡོད་པ་མ་ཟད། ད་དུང་རྟག་ཏུ་མི་རེ་རེ་བཞིན་མིང་འབོད་བྱེད་ཀྱི་ཡོད། དམག་མིའི་དྲིལ་བསྒྲགས་རུ་ཁག་གི་དབང་ཆ་ཧ་ཅང་ཆེན་པོ་ཡོད།
ཡོད་ཚད་ཐམས་ཅད་ལ་དོ་དམ་བྱེད་ཀྱི་ཡོད་པ་དང། ང་ཚོ་དགོངས་པ་ཞུ་དགོས་ན་དམག་དོན་དོ་དམ་ལྷན་ཁང་གི་ཆོག་མཆན་དགོས་ཀྱི་ཡོད། 我讲俺让广播学改不月， 抗演习呢， 俺呢， 蒙面能民也把控住场外写个月。 我是奶奶， 我这能玩。 那时候动不动就要念毛主席语录， 从军区大门进出， 必须跟站岗的士兵一问一答。 達不出語路就不能進去或者出來, ཅུའུ་ཞང་ཧྲི་ཏུའེ་ཨན་ཧའོ་ཡིའང། ཁོང་ནས་ལུང་འདྲེན་གནང་བར། དེའི་སྐབས། འགུལ་ཙམ་བྱེད་ཚད་ཚང་མར་གཙོ་འཛིན་མའོ་ཡི་གསུང་བསྡུས་ཀློག་དགོས་ཀྱི་ཡོད། དམག་ཁུལ་ཁང་གི་རྒྱལ་སྒོ་ནས་ཡར་མར་འགྲོ་དུས། སྲུང་ཆའི་དམག་མི་དང་མཉམ་དུ་དྲི་བ་དྲིས་ལན་ངེས་པར་དུ་བྱ་དགོས་ཀྱི་ཡོད་པ་དང། གསུང་བསྡུས་ཀྱི་ནང་དོན། ལན་བརྒྱབ་མ་ཐུབ་ན་ཡར་འཛུལ་མི་འཇུག་པ་དང་ཡང་ན་མར་འགྲོ་ཆོག་གི་མེད་པས། གསང་བརྡ་འགྲིག་མིན་བལྟས་པ་བཞིན་བྱ་དགོས་ཀྱི་ཡོད། དཔེར་ན། ཁོ་པས་སྔོན་ལ་མཱར་སི་རིང་ལུགས་ཀྱི་ལམ་ནི་ཁྲི་སྟོང་མང་པོ་ཡོད་ཟེར་ཕྱེད་ཀ་ཙམ་ཀློག་ན། རང་གིས་དེར་མཐར་ཐུག་ནས་བཤད་ན་སྐད་ཆ་ཚིག་གཅིག་ཡིན་པ་སྟེ་གྱེན་ལོག་བྱས་པར་རྒྱུ་མཚན་ཡོད་ཟེར་ལན་ཕྱེད་ཀ་དེ་རྒྱབ་དགོས་ཀྱི་ཡོད། དམག་མི་དེ་ཚོ་ཧ་ཅང་སྤྱང་པོ་ཡོད། དུས་རྒྱུན་བེད་སྤྱོད་དེ་ཙམ་མེད་པའི་དུམ་བུ་རིང་པོ་དེ་འདྲ་ངར་སྐྱོར་གཏོང་རྒྱུ་ཡོད་པས། ཁོ་པས། གློ་བུར་དུ་དེའི་ནང་གི་དུམ་བུ་གཅིག་བདམས་ནས། རང་ལ་དྲིས་དུས། རང་གིས་རྩ་བ་ནས་ལན་བརྒྱབ་ཐུབ་ཀྱི་མེད་པས། རྒྱལ་སྒོའི་ཕྱི་ལ་ལུས་པ་དང་ཧ་ཅང་ཁ་སྐྱེངས་པོའི་ངང་ལངས་བསྡད་ནས། ཁོ་པས་ཡང་བསྐྱར་གསང་བརྡ་གཉིས་པ་འདི་འགྲིག་པ་བཞིན་བྱ་རྒྱུར་སྒུག་བསྡད་དགོས་ཀྱི་ཡོད། གཙོ་འཛིན་མའོ་ཡི་གསུང་བསྡུས་འདི་ད་དུང་བོད་ཡིག་ཐོག་ཕབ་བསྒྱུར་བྱས་ཡོད་པས། གྲོང་ཁྱེར་ནང་གི་གྲོང་མི་ཙམ་མ་ཡིན་པར། གྲོང་གསེབ་ཏུ་ཡོད་པའི་རང་གི་སྲུ་མོ་པད་མ་ལྟ་བུར་མཚོན་ན། གྲོང་ཚོའི་ནང་མི་ཚང་མས་ཁོང་ལ་སྤྱང་ཕྲུག་ཟེར་འབོད་ཀྱི་ཡོད། ཁོང་གིས་གསུང་བཏུས་མང་པོ་ངར་སྐྱོར་འགྲོ་གི་ཡོད། གང་ཡིན་ཞེ་ན། ངར་སྐྱོར་མ་བྱས་ན་ཉེས་རྡུང་ཕོག་གི་ཡོད། དེའི་སྐབས། ཉིན་ལྟར་ཞོགས་པའི་བཀའ་འདྲི་ཞུ་ཟེར་བ་དང་དགོང་མོའི་སྙན་སེང་ཞུ་ཟེར་བ་ཡོད་ལ། ད་དུང། ཀྲུང་ཙི་ཝུའུ་ཟེར་བའི་ཞབས་བྲོ་འཁྲབ་དགོས་ཀྱི་ཡོད་པས། བྲེལ་འཚུབ་ཧ་ཅང་ཆེན་པོ་ནང་བཞིན་ཡོད་པ་དང། ཛ་དྲག་དང། ཟ་རི་ཟ་རིའི་ངང་འཚོ་བ་བསྐྱལ་དགོས་ཀྱི་ཡོད། གསན་མཁན་རྣམ་པ་ཚོ། ད་རིང་གི་ལེ་ཚན་འདི་སྙན་སྒྲོན་ཞུ་མཚམས་འདིར་བཞག་གི་ཡིན། ལེ་ཚན་འདི་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་སྒྲོལ་དཀར་ཡིན། གསན་མཁན་རྣམ་པ་ཚོས་གཟིགས་ཚུལ་གང་ཡོད་ན་ཐད་ཀར་འདི་གར་འབྲེལ་བ་ཡོང་བ་ཞུ་རྒྱུ་དང། ལེ་ཚན་འདི་རྩོམ་པ་པོ་རང་ཉིད་ཀྱི་གཟིགས་ཚུལ་ཡིན་པ་ལས་འདི་ག་རླུང་འཕྲིན་ཁང་གི་ལྟ་བ་ཡིན་པའི་ཁྱབ་མེད། ཐེངས་འདིའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཞེས་པའི་ལེ་ཚན་དེའི་ནང་ཧི་མ་ལ་ཡའི་བུ་ཕྲུག་ཞེས་པའི་ཚོགས་པ་དེ་བཞིན་ཐོག་མར་གསར་འཛུགས་གནང་དགོས་པའི་དམིགས་ཡུལ་དང་བུ་ཕྲུག་ཉམ་ཐག་ཚོར་སློབ་འཇུག་གནང་ཕྱོགས་སོགས་ཀྱི་ཐད་འགན་འཛིན་ལྡིང་སྐུ་རིན་པོ་ཆེ་མཆོག་ལ་བཀའ་འདྲི་ཞུས་པ་ཞིག་བསྐྱར་སྒྲིག་གིས་རིག་འཛིན་ཆོས་སྒྲོན་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ད་ལྟ་གོང་དུ་ངོ་སྤྲོད་གནང་པའི་ལེ་ཚན་འདི་འགོ་མ་བཙུགས་པའི་གོང་ཐོག་མར་ང་ཚོའི་གསན་མཁན་རྣམ་པ་ཚོར་ལེ་ཚན་འདི་གོ་སྒྲིག་ཞུ་མཁན་རིག་འཛིན་ཆོས་སྒྲོན་གྱིས་འཚམས་འདྲི་ཞུ་གི་ཡིན། སྤྱི་བཏང་བཙན་བྱོལ་བོད་མིའི་ཁྲོད་སྔར་དང་མི་འདྲ་བར་སྤྱི་ཚོགས་ཞབས་ཞུའི་ཕྱག་ལས་གནང་མཁན་ཇེ་མང་དུ་འགྲོ་བཞིན་པ་དང་དེ་ཡང་བོད་པའི་སྤྱི་ཚོགས་ཙམ་གྱི་ནང་མ་ཡིན་པར་བོད་པའི་ཆོས་དང་རིག་གཞུང་གོམས་སྲོལ་སོགས་གཅིག་པ་ཡིན་མཁན་ཧི་མ་ལ་ཡའི་རི་རྒྱུད་ཀྱི་མི་རིགས་ཚོ་ཡང་གཅིག་མཚུངས་ཀྱི་དཀའ་ངལ་ཡོད་ངེས་ཚོར་རོགས་རམ་གནང་མཁན་ཡང་གྲངས་ཀ་མི་ཉུང་བ་ཞིག་ཡོད་རེད། དེ་འདྲ་ཡིན་དུས་ཐེངས་འདིའི་ལེ་ཚན་ནང་ད་ལྟ་གོང་དུ་ངོ་སྤྲོད་གནང་པ་ནང་བཞིན་དྭགས་པོ་བཤད་སྒྲུབ་གླིང་དགོན་པའི་དིང་ཀུང་མཁན་སྤྲུལ་རིན་པོ་ཆེ་མཆོག་གིས Children of Himalaya འམ་བོད་སྐད་དུ་ཧི་མ་ལ་ཡའི་ཕྲུ་གུ་ཞེས་པའི་ཚོགས་པ་ཞིག་ཆེད་འཛུགས་གནང་ཡོད་པ་དེའི་སྐོར་རིན་པོ་ཆེ་མཆོག་གིས་ཐོག་མར་ཚོགས་པ་འདི་ལྟ་བུ་ཆེད་འཛུགས་གནང་དགོས་པའི་བྱུང་རིམ་སྐོར་ངོ་སྤྲོད་འདི་ལྟར་གནང་གི་འདུག། ག་རེ་ཞུ་དགོས་རེད་ཚོགས་པ་བྱུང་སྟངས་འདྲ་པོ་དེ་ག་འདྲ་རེད་ཞུས་པ་ཡིན་ན། སྤྱི་བཏང་རྩ་བའི་ད་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གཉིས་ལོ་ལ་ང་ཡང་རྡ་རམ་ས་ལར་བདེ་སྐྱིད་ལྟ་ག་དུ་ཆུང་བའི་སྐབས་དུ་ད་ང་ཚོ་གུ་རུ་རིན་པོ་ཆེ་དང་དྭགས་པོ་གྲྭ་ཚང་གི་ཐུ་བ་ནས་ཕ་གི་རྣམ་རྒྱལ་གྲྭ་ཚང་ལ་ཕ་གིའི་ཁང་པ་ཞིག་འདུག། གསལ་བཤད་གནང་བ་རེད། དེ་ནས་ཕ་གིར་སློབ་སྦྱོང་བྱེད་དགུ་བཅུ་གོ་གཉིས་ལོ་དེ་ལ་ད་སྐུ་མདུན་གྱིས་མཇལ་ཁ་གནང། ད་དེ་དུས་ལ་ང་རང་ཆུང་ཆུང་སོང་ཙང་ངེད་ཀྱི་གསོལ་དཔོན་དེས་ད་ང་ཚོ་མ་འབྲས་སྤུངས་སྒོ་མང་གྲྭ་ཚང་འགྲོ་དགོས་རེད། སྐུ་མདུན་གྱིས་བླ་མ་ལ་ངས་འདི་ད་དཔེ་ཆ་བལྟ་དགོས་རེད་དུས་སུ་བཀའ་གནང་རེད། བྱས་ཙང་ད་ང་ཚོ་མ་དཔེ་ཆ་བལྟ་གར་འགྲོ་དགོས་རེད་ད་དེ་སོང་ནས་ད་ང་འབྲས་སྤུངས་ལ་མ་ཕྱིན་དེ་ནས་ཀུན་བདེ་གླིང་ཡོངས་འཛིན་དགེ་རྒན་དམ་པ་ཞིང་གཤེགས་ཀུན་བདེ་གླིང་ཡོངས་འཛིན་བསྟེན་བྱས་དེ་ནས་ང་ཚོས་དཔེ་ཆ་རབ་དང་རིམ་པ་ཞིག་བལྟ། དེ་ནས་སྒོ་མང་གྲྭ་ཚང་གི་འཛིན་གྲྭ་ཡང་བརྗོད་བྱ་རྒྱས་པ་ལས་དུས་སྐབས་ལ་ནི་ང་རང་དགེ་ཕྲུག་དེ་འདྲ་ཁ་ཤས་ཤིག་ཡོད། ཁོ་རང་དང་མཉམ་དུ་ཡར་མོན་ལ་ཡར་གཅིག་ཕྱིན་ཇི་ལྟར་བསྡུར་བ་ན་འདི་ནས་ད་ཅིག་མོན་པ་མཉམ་དུ་ང་འབྲེལ་བ་ཤུགས་ཆེན་པོ་བྱ་ཡི་འདི་དེ་ནས་འབྲེལ་བ་ཅིག་བྱ་རྩ་བའི་སྐུ་གོང་མའི་ཐོག་ནས་འདུག་མོན་པའི་དགེ་ཕྲུག་དེ་འདྲས་ཨ་ནི་འོ་དེ་འདྲས་མཉམ་དུ་འབྲེལ་བ་ཅིག་བྱ་དེ་ནས་ང་ཚོ་ཕ་གི་ལ་ཨ་ནི་གཅིག་ས་ཆ་འདྲ་བོ་ཆུང་ཆུང་ཞིག་ང་ལ་ཁོང་ཚོ་གིས་ཡར་སྤྲད་བྱས་དེ་ལ་མ་འོངས་པ་ཁྱོད་ནང་པའི་ཆོས་དང་རིག་གཞུང་ཅིག་རིན་པོ་ཆེ་གིས་བསྟི་གནས་ཤིག་ཐབས་ཤེས་གནང་རོགས་གནང་ཟེར་ལབ་དེ་ནས་ད་དེ་ཆེད་དུ་ང་མི་གཅིག་གིས་ད་ཡོན་བརྗོད་ཡ་མེད་པ་སོང་ཙང་ནི་ད་ལྟ་ང་ཚོ་དྭགས་པོ་གྲྭ་ཚང་གི། དབུ་མཛད་དང་དེ་ནང་བཞིན་པ་རྒན་དངོས་གྲུབ་ཚེ་རིང་ཡོད་རེད་དེ་ནས་རྒན་བཀྲ་ཤིས་དོན་གྲུབ་ཡོད་རེད་ད་དེ་ནང་བཞིན་རྒན་སངས་རྒྱས་ངག་དབང་དེ་ནས་ང་ཚོ་ད་ལྟ་ལོ་ཆེན་རིན་པོ་ཆེ་གི་དྲུག་སྣང་དྭགས་པོ་གྲྭ་ཚང་གི་སྐུ་ཞབས་སྙེ་མ་གྲ་ཚང་ཤོས་དང་ད་རྡ་ས་རིག་སྡོམ་སྟོབས་རེད་དེ་ནས་ཐུན་ཆེ་དང་ད་དགེ་བཤེས་པད་མ་དོན་གྲུབ་ཟེར་མཁན་ཞིག་ཡོད་ཁོ་རང་ཆེ་ད་དེ་དང་དེ་ཡིས་མཚོན་པའི་དབུས་ང་ཚོ་ད་ཅིག་དེ་པ་ཡར་མར་རོགས་པ་བྱེད་མཁན་རྒན་ཟླ་བ་ལགས་ཀྱི་སེ་ར་བོ་དང་དཀའ་ཆེན་ལུང་བསྟན་དང་དེ་འདྲས་ང་ཚོ་ཁ་ཤས་ཤིག་རྒན་བསྟན་འཛིན་ངག་དབང་དང་དེ་ནས་ད་ཅིག་བློ་བཟང་རྡོ་རྗེ་དང་དེ་པ་ད་དེ་དང་དེ་ཡིས་མཚོན་པའི་ང་ཚོ་མི་ཁ་ཤས་ཅིག་ལ་བལྟས་ནས་དབུ་མཛད་ཚོ་ད། སྐུ་མདུན་གྱིས་འདི་འདྲའི་བཀའ་སློབ་གནང་གི་འདུག་ང་རང་ཚོ་མ་འོངས་པ་འདི་འདྲའི་ཞབས་ཕྱི་ཞུ་དགོས་ཀྱི་འདུག་སྐུ་མདུན་འདི་འདྲའི་སྐུ་ལས་སྐྱོན་དུས་དེ་ག་ནང་བཞིན་སྐྱབས་རྗེ་དྭགས་པོ་བླ་མ་རིན་པོ་ཆེས་བཀའ་སློབ་འདི་འདྲ་གནང་གི་འདུག་ཆོས་དང་རིག་གཞུང་ཐོག་ལ་ད་ང་ཚོས་འདི་འདྲའི་བྱས་ཕྱིན་ན་ཡག་པོ་འདུག་བསམ་ང་ཚོ་ཁ་གཅིག་གྲགས་ཀྱིས་ང་རང་སེམས་ཤུགས་དྲག་པོ་བྱས་ནས་ང་ཚོ་ད་དགེ་འགུགས་རིན་པོ་ཆེ་ཏྲསྟ་ལབ་ནས་ཆུང་ཆུང་ཞིག་བཙུགས་དེ་ནས་ཚོགས་པ་དེ་གྲུབ་སྟངས་འདྲ་པོ་འདུག་སེ་གྲུབ་པ་རེད། ཡང་རིན་པོ་ཆེ་མཆོག་གིས་མུ་མཐུད་ནས་ཚོགས་པ་དེ་བཙུགས་དུས་དང་དམིགས་བསལ་ཕྲུ་གུའི་ཤེས་ཡོན་ལྟ་སྐྱོང་ཆེད་བཙུགས་དགོས་པའི་དམིགས་ཡུལ་དེ་ག་ནང་བཞིན་ཕྲུ་གུ་འདེམས་འཇོག་སོགས་ཀྱི་སྐོར་འགྲེལ་བརྗོད་གནང་ཡ་ལ། ད་རྩ་བའི་ད་ང་ཚོའི་ཚོགས་པ་འདི་བཙུགས་ནས་ད་ཕལ་ཆེར་ལོ་ཨ་ནི་བཅུ་དང་བཅུ་གཅིག་འཁོར་བ་ཞིག་འགྲོ་གི་འདུག་ད་ང་ཚོའི་ཚོགས་པ་འདི་བཙུགས་ནས་ད་དང་པོ་ཉིས་སྟོང་བཅུ་གཉིས་ནས་ང་ཚོས་ད་ལས་ཀ་འདི་འགོ་བཙུགས་པ་རེད་ད་འདི་འདྲ་ཡིན་པའི་སྐབས་ན་ད་ཉིས་སྟོང་བཅུ་གཉིས་ལོ་ན་སྐུ་མདུན་གསེར་མཇལ་ཨ་འདི་འདྲའི་ཅིག་ཐོབ་པ་རེད་སྐབས་དེ་དུས་སྐུ་མདུན་གྱིས་མ་འོངས་པ་འཆར་གཞི་ག་འདྲ་ཡིན་ཟེར་འདུག་སེ་བཀའ་གནང་སོང་དེ་ཞུ་དུས་སྐབས་ན་མ་འོངས་པ་འཆར་གཞི་ཁ་ཤས་ཅིག་ཡར་ཞུས་ཡིན་ཏེ་དེའི་ནང་ལོགས་ནས་སྐུ་མདུན་གྱིས་ཨུམ། ཕྲུ་གུ་ལ་སློབ་སྦྱོང་སྤྲད་དགོས་དེ་གལ་ཆེན་པོ་ཞེ་དྲག་རེད་ད། འདི་དཔེ་གལ་ཆེན་པོ་རེད་དེའི་སྐོར་ལ་བཀའ་སློབ་ཅིག་གནང་སོང། ཨ་དེ་ནས་ཡ། ང་ཚོ་མོན་པའི་ནང་ལོགས་ནས་ཡེ་ཤུ་ཡོད་མེད་དེའི་སྐོར་བཀའ་སློབ་ཅིག་གནང་སོང། དོན་ཚན་འདི་གཉིས་དེ་གལ་ཆེན་པོ་འདྲ་བོ་ཞིག་བཀའ་སློབ་ང་རང་སེམས་ནང་ཚོར་བ་བྱུང་སོང། ཨ་ནི་བྱས་ཙང་ད། ཕྲུ་གུ་ལ་སློབ་སྦྱོང་དེ་གལ་ཆེན་པོ་རེད་ཤག་ཟེར་འདུག་སེ་བཀའ་གནང་དུས་སྐབས་ལ་ད་ང་ཚོའི་ཕ་ནས། ཕྲུ་གུ་ཚོ་ལ་ད་ཅིག་ཆོས་དང་རིག་གཞུང་འབྲེལ་བའི་ད་སློབ་སྦྱོང་ཅིག་སྤྲད་དགོས་ཀྱི་འདུག་ད་དེའི་སྐོར་ལ་ང་ཚོ་ཡར་མར་ཐབས་ཤེས་བྱེད་དུས་སྐབས་ལ། ད་དེ་དུས་སྐབས་ལ་ང་རང་ཡང་ཅིག། ཆུང་ཆུང་བྱས་ཨ་ཆུང་ཆུང་ལབ་པ་ད་དགུང་ལོ་དེ་ཆུང་ཆུང་འདྲ་བོ་བྱས་ཨ་ཞིབ་པོ་ཞིབ་པོ་ཡར་མར་ཅིག་མ་ཐུབ་དུས་སྐབས་ལ་ཡར་མར་ཅིག་རྒན་པ་དེ་ཚོར་བཀའ་སློབ་ཞུས་ཞུས་དུས་སྐབས་ལ་ད་རྡ་ས་བོད་ཕྲུག་ཁྱིམ་སྡེ་ནས་ད་ཅིག་སློབ་སྦྱོང་གི་ས་མིག་ཅིག་གནང་ན་ཡག་པོ་འདུག་ཕྲུ་གུ་དེ་ཚོ་ལ་ཡ་དེ་འདྲས་ཅིག་ཡར་མར་ཅིག་དགོངས་སྐོར་ཞུས་དེ་ནས་སྐུ་མདུན་རང་ལ་སྙན་སེང་ཐད་ཀར་སྙན་སེང་ཞུས་བྱས་དེ་ནས་སྐུ་མདུན་གྱི་ཕ་ནས་དམིགས་བསལ་གྱི་ད་ལོ་རེ་ཨ་ནི་ཅིག་བུ་ཕྲུག་ཕ་མ། སྐྱོ་བོ་ཡིན་པའི་བུ་ཕྲུག་དེ་ཚོ་ལ་དམིགས་བསལ་གྱི་བདག་སྐྱོང་དང་ཨ་ནི་དེ་འབྲེལ་གྱི་ཐོག་ནས་ཨ་ནི་བོད་ཕྲུག་ཁྱིམ་སྡེའི་ནང་ལོགས་ནས་ཨ་ནི་སྐུ་མདུན་དང་ཐད་འབྲེལ་ཡོད་པའི་ཐོག་ནས་ཕྲུ་གུ་ས་མིག་བཅུ་བཅུ་འདུག་སེ་གནང་སོང་ད་དེ་ནས་ང་ཚོས་ད་ཕྲུ་གུ་ད་ཅིག་བཅུ་བཅུ་འདུག་སེ་ཡར་བཅུག་རྗེས་ཨ་ནི་ཁོང་ཚོ་ལ་ད་ཆོས་དང་རིག་གཞུང་གི་གོ་སྐབས་འདི་འདུག་སེ་སྤྲད་ཡ་བྱུང་སོང། དེ་དང་ཕྱོགས་མཚུངས་ཕྲུ་གུ་སློབ་འཇུག་ཐུབ་པ་ཙམ་མ་ཡིན་པར་ཁོང་ཚོར་ཞྭ་དང་ཞོ་ལ་དགུན་ཁའི་གུང་གསེང་དང་ལག་དངུལ་སོགས་སྤྲོད་རྒྱུར་རོགས་རམ་འཚོལ་ཞིབ་གནང་བའི་བརྒྱུད་རིམ་སྐོར་གསུངས་འདུག། ད་དུང་ད་རིང་འདི་ལ་གསུངས་པ་ནང་བཞིན་ད་ག་རང་རེད་ད་སྔོན་མ་ང་ཚོ་ང་རང་ཚོ་ད་ད་འབྲས་སྤུངས་ཚོགས་ཆེན་དབུ་མཛད་དྭགས་པོ་གྲྭ་ཚང་གི་ང་ཚོ་རྒན་བཀྲ་ཤིས་ལགས་ཡོད་པ་རྒན་བཀྲ་ཤིས་ལགས་ཀྱི་སྐུ་མཆེད་དང་ད་བསྟན་འཛིན་ཡིད་དགའ་ཟེར་མཁན་ཞིག་ཡོད་རེད་སྤུ་གུ་ཅིག་ད་དེ་སྔོན་མ་འབྲས་སྤུངས་འདི་བར་ལ་རྒན་གྱི་ཕ་གི་ལ་སམ་བྷོ་ཊ་སློབ་གྲྭ་འདི་བཏང་བྱས་ད་ང་ཚོའི་ཨ་ཚོ་ད་འཁྲབ་རོགས་རྩེད་མོ་རྩེད་རོགས་རེད་ཨ་ནི་ཁོ་རང་ལ་འདུག་ཨིན་ཇི་ཁོ་རང་སློབ་སྦྱོང་ད་དེ་ཚོ་ཡག་པོ་བྱས་རྩ་བའི་ཨིན་ཇི་ཡག་པོ་བྱས་འདི་ཉིན་ཁོ་རང་ལ་ད་ང་ཚོ་སྤུ་གུ་དེ་ཚོ་སྐོར་ནང་འདུག་ཅིག་ལས་ཀ་ཅིག་བྱེད་དགོས་ཀྱི་འདུག་དེ་དུས་སྐབས་ན་ད་སྤུ་གུ་ཚོ་གི་ལོ་གཉིས་གསུམ་བར་དུ་ན་ང་ཚོ་ད་གུང་སེང་ཅིག་ཁྲིད་ཐུབ་ན་ཡག་པོ་འདུག་གང་ཡིན་ཟེར་ན་སྤུ་གུ་ཁོ་རང་ཚོས་ཀྱི་ད་ཅིག་འདོད་པ་ཡོད་རེད་ཨ་ནི་ང་ཚོ་སྤུ་གུ་དེ་ཚོ་ལ་སློབ་གྲྭ་བཅུག་པ་ཙམ་མ་ཡིན་པར་ང་ཚོས་དེ་ལ་ལྟ་རྟོག་བྱེད་ང་ཚོས་ཀྱི་ད་ཅིག་འདི་འདྲ་བྱེད་དགོས་འདུག་དགོས་ན་ད་དཔལ་འབྱོར་གྱི་རོགས་རམ་བྱེད་དགོས་ཀྱི་འདུག་ད་དེ་དཔལ་འབྱོར་གྱི་རོགས་རམ་དེ་དཔེ་དཀའ་ལས་ཁག་པོ་འདུག་ད་ཁྱེད་རང་གི་ངོ་དེབ་ནང་དུ་ཡི་གེ་ཅིག་བྲིས་རོགས་བྱེད་ང་ཚོས་ལས་ཀ་འདི་འདྲ་བྱེད་ཀྱི་ཡོད་ཟེར་ནས་ཁོ་རང་གིས་ཡི་གེ་ཅིག་བྲིས་རེད། དེས་ང་ཚོའི་ངོ་དེབ་ནང་ལ་ཁྱབ་བསྒྲགས་བཏང་དུས་ཝུན་ཐཱན་དང་བིར་ཞེར་བསྟན་འཛིན་ལྷ་མོ་ཟེར་མཁན་གཅིག་གིས་མཐོང་བྱས། དེ་ནས་ང་ཚོ་ལ་དངོས་གནས་དྲང་གནས། ཞེ་པོ་རོགས་པ་བྱས་སོང་ལོ་ཁ་ཤས་ཤིག་རིང་ལ། ད་མོ་རང་གིས་དངུལ་དངུལ་གྱི་ཐོག་ནས་རོགས་རམ་བྱས་ནས་ཡང་ད་ང་ཚོ་ལོ་གཉིས་གསུམ་བར་དུ་ལ་ཨ་ནི་གུང་སེང་རེ་རེ་ཁྲིད་ཐུབ་པ་དང་ཨ་ནི་ད་ལོ་གཅིག་ནང་ལོགས་ལ་ང་ཚོའི་ཉུང་ཤོས་ལ་ཨ་ནི་ད་ཐེངས་མ་གཉིས། ད་ང་ཚོ་ཕ་ནི་མ་ན་ལི་ནས། དེ་འདྲའི་ཐུགས་ཁ་དྲུག་ཡོད་མ་ན་ལི་དྭགས་པོ་གྲྭ་ཚང་ང་ཚོ་རྩ་བའི་དྭགས་པོ་གྲྭ་ཚང་ལ་གཞིས་ཆགས་ཡོད་པ་སོང་ཙང་མ་ན་ལི་ནས་ད་ང་ཚོའི་ཕ་གི་ལ་ཞེ་པོ་ཞེ་པོ་སྙན་པ་ག་རེ་འཁྱེར་ཡ་གང་ཡང་ཡོད་མ་རེད་ཨ་ནི་ད་ཅིག། ཀུ་ཤུ་གི་དུས་ཚོད་ལ་ཀུ་ཤུ་ད་ང་ཚོའི་གྲྭ་ཚང་གི་མོ་ཊ་ཏག་ཏག་ཅིག་འཁྱེར་བྱས་སྤུ་གུ་དེ་ཚོར་ཅིག་སྤྲད་ཨ་ནི་ད་ག་ནང་བཞིན་ད་ཁོ་རང་ཚོ་ལ་ཨིན་ཇི་སྐད་དང་མ་གསུངས་པོ་ཀེཊ་མ་ནི་ཞིག་རེད་བ་སྔོན་མ་སྐབས་དེ་དུས་ཕར་ཉིས་བརྒྱ་སུམ་བརྒྱ་རེད་ད་དེང་སང་ང་ཚོ་ཏོག་ཙམ་མང་བ་བཏང་ཡོད་རེད་ལྷག་པར་དུ་བུ་མོ་ཆུང་བ་དེ་ཚོར་ད་ཅིག་ཅ་ལག་མང་བ་དགོས་དགོས་དུ་ཡོད་པ་སོང་ཙང་ཁོ་ཚོ་ལ་ད་ཅིག་པོ་ཀེཊ་མ་ནི་འདི་མང་བ་ཏོག་ཙམ་ཕུལ་ཀྱི་ཡོད་རེད་ད་ཅིག། ད་བོད་སྐད་ལ་ཞུས་པ་ན་གསོལ་ཇ་ཞུ་ཡ་དོད་འདྲ་པོ་ཞིག་ཡོད་རེད་བ། ཨ་ནི་ད་འདི་འདྲ་འདྲ་པོ་ཅིག་བྱས་ནས་ང་ཚོས་འདུག་བྱེད་ཀྱི་ཡོད་རེད།
གོང་ཞུས་ལྟར་ཚོགས་པའི་ཁྱབ་ཁོངས་ཡོད་པའི་ཕྲུ་གུ་ཚོ་ལོ་འདིའི་དགུན་ཁའི་གུང་གསེང་རིང་ཕ་མ་ཡོད་མཁན་དང་སྤུན་མཆེད་ཚོར་ཐུག་འཕྲད་ཆེད་ཁྲིད་གནང་བ་དང་དེ་དག་གི་འགྲོ་སོང་གཏོང་དམིགས་ཀྱིས་སྦྱིན་བདག་འཚོལ་ཞིབ་གནང་བ་སོགས་ཀྱི་ལོ་རྒྱུས་འདི་ལྟར་ངོ་སྤྲོད་གནང་གི་འདུག། ད་དེ་ནས་ད་ལོ་ཁ་ཤས་ཕྱིན་སོང་ད་ཕལ་ཆེར་ལོ་གཉིས་གསུམ་ཕྱིན་སོང་དེ་ད་ང་ཚོའི་བེར་རྗེ་འདི་ཁོ་རང་དཀའ་ངལ་འདྲ་ཞིག་འཕྲད་ཡིན་ན་ག་རེ་ཡིན་ན་ང་ཚོ་ཕར་འབྲེལ་བ་ཞུས་པ་ཡིན་ནའང་དམིགས་བསལ་འབྲེལ་བ་ཆད་པའི་བཟོ་འདྲ་ཞིག་ཆགས་སོང་ཡིན་ན་ཡང་ད་ཅིག་བླ་མ་དཀོན་མཆོག་གི་གྲོགས་འཕྲིན་ལས་དང་ཆོས་སྐྱོང་སྲུང་མས་ཀྱི་གྲོགས་འཕྲིན་ལས་ཀྱི་བར་དེ་ནས་ང་ཚོ་ད་ཅིག་ན་ནིང་འདི་བར་ནས་ང་ཚོ་ཧྥ་རན་སི་ལ་བསྐོར་བསྐྱོད་འདི་འདྲ་ཞིག་བྱེད་ཐུབ་སོང་ཨ་ནི་བསྐོར་བསྐྱོད་འདི་བྱེད་དུས་དགོན་དང་ད་ཅིག་ཁོ་ཚོ་དངུལ་དེས་ང་ཚོ་ད་ཅིག། ཧྥན་རེས་ལས་ཀར་བ་དེ་འདྲའི་དངུལ་དེ་ཞིག་བཟོས་ཐུབ་དེའི་དངུལ་དེ་གིས་ད་ང་ཚོ་ད་དཔེར་ན་ད་ལོ་ཚོ་གུང་སེང་ཁྲིད་ཡོད་རེད་གུང་སེང་ཁྲིད་དུས་སྐབས་ན་རྩ་བའི་ང་ཚོ་སྤུ་གུ་བཞི་བཅུ་ཞེ་གཅིག་ཞེ་གཉིས་ཞིག་ཡོད་པའི་ནང་ལོགས་ནས་བཞི་བཅུ་ཞེ་གཅིག་ཞེ་གཉིས་ཆ་ཚང་སྡེབ་གཅིག་ལ་ཁྲིད་ཐུབ་མ་སོང་ད་ལོ་ང་ཉི་ཤུ་ཁྲིད་པ་ཡིན་དེ་གིས་ད་འགྲོ་གྲོན་དེ་ཚོ་ཕལ་ཆེར་ཧ་ལམ་འབུམ་དྲུག་བདུན་ཅིག་འགྲོ་གི་འདུག་དེ་ལ། ད་འདི་འབུམ་དྲུག་བདུན་འདི་ག་ནས་ཡོང་གི་ཡོད་རེད་ཞུས་པ་ཡིན་ན་ད་ན་ནིང་ང་ཚོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོ་ལ་ཨ་མྱེས་ངས་ང་ཚོ France ལ་བྱེད France བྱེད Swiss བྱེད་དེ་ཡིན་ཡིན་ལ་ད་ཅིག་སྐོར་སྐྱོད་བྱེད་དུས་གལ་འདི་ནས་ད་ཅིག་གི་རོགས་རམ་དུ་གནང་སོང་དེ་གི་དངུལ་དེ་གི་ད་ང་ཚོ་དུས་སུ་བཏང་ཐུབ་པ་དེ་འདྲ་བྱུང་ལྷག་པར་དུ་ཨ་ནི་ད་ནི་ང་ཚོ་ཨག་ནོར་རིག་ཡོད་ཟེར་མཁན་ཅིག་ཡིན་ང་ཚོ་ད་ཅིག་སྦྱིན་བདག་དེ་འདྲའི་ཞིག་ན་ནིང་ང་ཕར་འགྲོ་དུས་བར་ཐུག་པ་རེད་ཨ་ནི་ཁོ་རང་ད་ལོ་ད་ཅིག་རིན་པོ་ཆེ་ཁྱེད་རང་གི་ལས་ཀ་དེ་འདྲ་བྱེད་ཀྱི་འདུག་ང་དགའ་པོ་ཡོད། འདུག་གསུངས་ནས་ང་ཚོས་རོགས་པ་བྱེད་ཀྱི་ཡིན་ཟེར་ན་ནིང་ཁོ་རང་གིས་ཏོག་ཙམ་རོགས་པ་འདྲ་པོ་བྱེད་ཨ་ནི་ངེད་ཀྱིས་ད་ཁྱེད་རང་རོགས་པ་བྱེད་ན་ཡག་པོ་རེད་ཨ་ནི་དངུལ་བསྐུར་བ་ཐུགས་རྗེ་ཆེ་ཡིན་ན་ཡང་ད་ངའི་བསམ་པ་ལ་ཁྱེད་རང་རྒྱ་གར་ལ་ཅིག་ཡོང་ཨ་སྤུ་གུ་དེ་ཚོ་ཅིག་ལྟ་ཨ་ནི་ཁྱེད་རང་གིས་དངུལ་བསྐུར་བ་དེ་དངུལ་དེ་ག་བ་ས་ཆ་ག་བ་ལ་འགྲོ་གི་འདུག་དེ་ཚོ་མིག་ཅིག་བལྟ་ན་ཡག་པོ་འདུག་ངས་ཁོ་རང་ལབ་ནས་ད་ད་ལོ་ཁོ་རང་དུས་ཕ་ནི་ཚོ་སླེབས་རེད། ཨ་ནི་སླེབས་ནས་འབྲས་སྤུངས་ལ་མར་ཡོང་སེ་འབྲས་གསུམ་ག་རེ་ཞུ་བར་འབྲས་སྤུངས་དང་དགའ་ལྡན་གཉིས་མཆོད་མཇལ་ཞིག་གནང་དེ་ནས་ཡང་ང་ཚོ་མོན་ལ་ཡར་ཕྱིན་ཨ་མོན་གྱི་ད་ཁོ་རང་གི་དངུལ་བསྐུར་ས་སྤུ་གུ་དང་ཆ་ཚང་བྱས་ཐུག་དཔར་རྒྱབ་བྱེད་དུས་ཁོ་རང་དཔེ་མ་སྲིད་པའི་དགའ་བོ་བྱེད་ནས་ད་རིན་པོ་ཆེ་ཁྱེད་རང་ཚོ་ཕྱག་ལས་དཔེ་མ་སྲིད་པ་ཡག་པོ་འདུག་ང་ཞེ་བོ་དགའ་བོ་བྱུང་སོང་ཟེར་དེ་འདྲའི་ལབ་ནས་ད་ལན་ཁོ་རང་གིས་ང་ཚོ་ལ། ཨ་ནེ། ཨ་ནེ་སྤུ་གུ་མི་ཚང་སྐྱོ་པོ་སྤུ་གུ་བརྒྱ་དང་བརྒྱད་ངས་སྦྱིན་བདག་བྱེད་ཀྱི་ཡིན་ཁོ་རང་དེ་འདྲས་གསུངས། ཨ་ནེ་ང་ཚོས་ད་ཁྱེད་རང་བརྒྱ་དང་བརྒྱད་མ་བྱེད་བྱུང་ན་བརྒྱ་དང་བཅུ་གསུམ་བྱེད་རོགས་ཞེས་ང་ཚོའི་སྐུ་མདུན་དགུང་གྲངས་བརྒྱ་དང་བཅུ་གསུམ་ལ་ལྷག་བཞུགས་ཡས་ཀྱི་ང་ཚོའི་གི་ད་དེ་ལ་རྟེན་འབྲེལ་འདྲ་བོ་ཅིག་དང་རེ་བ་སྨོན་ལམ་དེ་ཡོད་པ་ནང་བཞིན་གྱི་ཁྱེད་རང་གི་དེ་འདྲ་བྱེད་ན་ཡག་པོ་འདུག་ང་ཚོའི་ཁོ་རང་འདུག་ས་མིན་ཁོ་རང་ཨ་འདི་དཔེ་ཡག་པོ་འདུག་ང་བརྒྱ་དང་བཅུ་གསུམ adopt བྱེད་ཀྱི་ཡིན་ལབ་ནས་ད་ད་ལྟ་བར་དུ་སྤུ་གུ་ལྔ་བཅུ་ང་གསུམ་ལྷག་ཟིན་ལ་ཨ་ནེ་སྤུ་གུ་དང། སྦྱིན་བདག་གཉིས་ཡར་མར་བར་དུ་ངོ་སྤྲོད་བྱེད་ཨ་འདི་འདྲས་བྱུང་སོང་ཞུ་ཡ་ཡིན། ད་ལྟ་གོང་དུ་བཀའ་འདྲི་ཞུ་ཡུལ་འདི་ནི་དྭགས་པོ་བཤད་སྒྲུབ་གླིང་དགོན་པའི་དིང་ཀུན་མཁན་སྤྲུལ་རིན་པོ་ཆེ་རེད་ཁོང་དང་ལྷན་དུ་མོན་ཡུལ་ནས་ཡིན་པའི་དགེ་བཤེས་དང་དགེ་འདུན་པ་ཁག་ཅིག་ནས་ཚོགས་པ་འདིའི་ཕྱག་ལས་གནང་གི་འདུག་ལ་འདི་ལྟ་བུའི་ལུང་ཁུགས་སུ་གནས་སྡོད་བྱེད་མཁན་ཧི་མ་ལའི་རི་རྒྱུད་ཀྱི་སློབ་ཕྲུག་ཚོར་ཤེས་ཡོན་སློབ་སྦྱོང་དང་མཐུན་རྐྱེན་སྦྱོར་སྤྲོད་གནང་རྒྱུ་ནི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་མི་ཙམ་མ་ཡིན་པར་ཧི་མ་ལའི་རི་རྒྱུད་མི་རིགས་དམིགས་བསལ་ཉམ་ཐག་ཚོར་རོགས་རམ་བྱེད་དགོས་གལ་ཆེན་པོ་ཡིན་ལུགས་བཀའ་སློབ་ཡང་སེ་ཕེབས་ཀྱི་ཡོད་པའི་ཆ་ནས་དེང་སང་དམིགས་བསལ་བོད་པའི་བླ་སྤྲུལ་ཁག་ནས་དགོངས་གཞི་དང་མཐུན་པའི་སྤྱི་ཚོགས་ཞབས་འདེགས་སྒྲུབ་བཞིན་ཡོད་པ་རེད་ལེ་ཚན་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་རིག་འཛིན་ཆོས་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ་གནང།

འདིར་རབ་བྱེད་སྐལ་བརྙན་ལོ་མང་པོ་ཞུ་ཞིག་གྲོངས་སོང། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་ནག་གཞུང་གིས་བོད་ས་ཡོངས་སུ་བཙན་འཛུལ་བྱས་པ་ནས་བཟུང་བོད་མི་ཚོས་ཞུམ་པ་མེད་པའི་ཐོག་ནས་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་རིམ་པ་སྤེལ་ཡང་རྒྱ་ནག་གཞུང་གིས་མུ་མཐུད་ནས་གདུག་རྩུབ་ཆེན་པོས་དྲག་གནོན་བྱེད་པར་མི་བཟོད་པར་དགེ་འདུན་པ་དང་བཙུན་མ་མང་པོས་ཀྱང་རྒྱ་ནག་གཞུང་གི་དྲག་གནོན་གྱི་སྲིད་བྱུས་ལ་ངོ་རྒོལ་གྱི་ལས་འགུལ་ནང་མཉམ་ཞུགས་གནང་ཡོད་པ་རེད། དུས་རབས་བརྒྱད་ཅུའི་ནང་གི་བོད་མི་མི་རབས་གསར་པས་རྒྱ་ནག་གཞུང་ལ་ཞི་བའི་ངོ་རྒོལ་གྱི་ལས་འགུལ་ནང་ཞུགས་མཁན། དེང་སྐབས་ཨ་རིའི་ནང་བཞུགས་པ་བོད་ཀྱི་ཆབ་སྲིད་བཙོན་ཟུར་ངག་དབང་སངས་སྒྲོལ་ལགས་ནི་རང་ལོ་བཅུ་གྲངས་ནས་བོད་དོན་ལས་འགུལ་ནང་མཉམ་ཞུགས་གནང་ཡོད་པ་དང་དེ་ནི་སྐབས་དེར་ཁོང་གི་ཕ་མ་གཉིས་ཀྱིས་བོད་ཀྱི་ཡ་ང་བའི་གནས་སྟངས་གསལ་པོ་ངོ་སྤྲོད་གནང་བར་བརྟེན་ནས་ཆབ་སྲིད་གོ་རྟོགས་ཆེར་མེད་ཀྱང་རྒྱ་ནག་གཞུང་ལ་ངོ་རྒོལ་ལས་འགུལ་ནང་མཉམ་ཞུགས་གནང་རྒྱུའི་སེམས་ཤུགས་སླེབས་སྟངས་དང་བཙོན་ཁང་དུ་ལུས་སེམས་གཉིས་ལ

ཁོང་གིས་མུ་མཐུད་ངོ་སྤྲོད་གནང་གི་འདུག། ཕྱི་ཆོལ་རེད་དེའི་སྐབས་ལ་ཡང་ད་ངས་ཞུ་རྒྱུ་གཅིག་གསལ་པོ་གསལ་གསལ་ཞེ་དྲག་དྲན་གྱི་མི་འདུག་དེ་ཐེངས་མ་དང་པོ་དེ་གནང་པའི་སྐབས་ལ་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་འདི་དུས་ང་ཚོ་ཕྱིན་ཆོལ་རེད་ངས་གསལ་པོ་དྲན་པ་གཅིག་ལ་ང་ཨ་མ་ལགས་མཉམ་དུ་ཨ་ནི་སྨན་རྩིས་ཁང་གི་མདུན་དུ་ནི་ཡང་འགྲོ་གི་ཡོད་པའི་གནས་ནི་འོ་དེ་ནི་མ་ད་ཁོ་ནར་སུ་བག་གོ། ཀོ་རི་ཀོན་གྱི་ཕ་རང་ཆུ་བྱུང་བ་ཚོ་ཕིག་ཡོས་བག་གི་འདུས་པོ་གུ་རོ་ཞེས་ང་རེས་དྲན་པར་བྱས་ན་བིན་ཅོ་ལགས་ཀྱིས་ཨུ་ཏྲ་མི་སུ་རི་ཡིན་འགྱུར་བས་ད་དེ་མ་ཡིན་པའི་ཕྲུ་གུ་ཆུང་ཆུང་དེ་འདྲའི་མང་པོ་འདུག་མིན་ཡིན་འོ་དེ་འདྲའི་མང་པོ་ཆུ་ནང་ཕེབས་པ་ད་ཐེངས་མ་དང་པོ་དེ་འོ་དེ་འདྲའི་བྱུང་བ་རེད་ཨ་མ་ལགས་ཞུ་རྒྱུ་བཤུམ་གྱི་འདུག་ད་ལྟ་ངས་དེ་མཐོང་བ་དང་པོ་འདྲ་པོ་ཞིག་རེད་ད་དེ་ནས་ཡང་ན་དངོས་སུ་ད་ང་ཚོ་བཙོན་ཁང་ལ་བསྡད་པའི་སྐབས་ལ་ཡིན་ན་ནི་ང་ཚོ་བཙོན་ཁང་ལ་ཚུད་རོགས་ངས་ད་བཙོན་གྲོགས་པད་མ་ཟེར་ཆུན་ཆུན་རེད།

དུ་ད་ལྟ་རྡོ་ལ་སོགས་པ་ད་ག་ཆད་ལག་པར་ག་རེ་ཐེབས་ཐེབས་བེད་སྤྱོད་བཏང་ནས་གཞུས་རེད། རྩ་བའི་རྒྱལ་སྤྱིའི་ཁྲིམས་ལུགས་ནང་ལོ་ཚད་མ་ཟིན་པའི་བྱིས་པར་ཁྲིམས་ཐོག་ནས་ལོ་ཚད་བཟོས་ཏེ་བཙོན་འཇུག་བྱེད་ཆོག་གི་མེད་པ་ཡིན་ན་ཡང། རྒྱ་ནག་གཞུང་གིས་ཁྲིམས་མེད་ལུགས་མེད་ཀྱི་སྒོ་ནས་ལོ་ཆུང་བྱིས་པ་མང་པོ་ཞིག་ལོ་མང་པོའི་རིང་བཙོན་འཇུག་དུས་བཀག་བཟོས་པ་མ་ཟད་ཚད་ལས་འདས་པའི་ཉེས་རྡུང་བཏང་བའི་སྐོར་ཁོང་གིས་གསུངས་ཀྱི་འདུག།

ཡོད་རེད་ད་ལྟ་ཉེས་རྡུང་བཏང་པའི་སྐབས་ལ་བུད་མེད་ལ་ད་ལྟ་ད་ང་ཚོ་ད་ལྟ་ཁོ་ཚོའི་བཙོན་ཁང་ལ་ཡོད་པའི་སྐབས་ལ་ཡིན་ན་བུད་མེད་ཀྱི་ད་བུ་སྣོད་ནང་ལོགས་ལ་གློག་གི་རྒྱུག་པ་བཅུག་པ་རེད་ཟེར་དེ་ནི་ཡོངས་གྲགས་ཁོ་རང་ང་ཚོ་ག་རི་དགོན་པའི་ཆོས་ལགས་དེ་འདྲས་བྱས་པ་རེད་ཟེར་ད་ངས་གོ་མྱོང་ཡོད་ལ་ད་བཙན་གཡེམ་བྱས་པ་ནང་བཞིན་རེད་ད་དེ་འདྲས་པའི་མཚན་མའི་ནང་ལོགས་ལ་གློག་གི་རྒྱུག་པ་བཅུག་ཚུལ་དེ་ཧ་ལས་པའི་གདུག་རྩུབ་ཆེན་པོ་རེད་པ་ད་དེ་འདྲས་ཀྱི་གནས་སྟངས་ཡོད་རེད། ངག་དབང་སངས་སྒྲོལ་ལགས་སྔ་རྗེས་སུ་ཁྱོན་ལོ་ཉི་ཤུ་རྩ་གསུམ་གྱི་ཁྲིམས་ཐག་བཅད་ཡོད་པ་ཡིན་ན་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེའི་བཀའ་དྲིན་དང་ཡང་སྒོས་རྒྱལ་སྤྱིའི་སྤྱི་ཚོགས་ཀྱི་རྒྱབ་སྐྱོར་ལ་བརྟེན་ནས་མི་ལོ་བཅུ་གཅིག་བཙོན་འཇུག་བྱས་པའི་རྗེས་ཁོང་དང་ཁོང་འདྲ་བའི་བཙོན་པ་གང་འཚམ་ཞིག་སྨན་བཅོས་ཀྱི་མིང་ཐོག་ནས་གློད་གྲོལ་བཏང་འདུག། ད་ཁོ་ཚོས་རིམ་པས་ད་ངས་བཙོན་ཁང་ནང་ལོགས་ལ་མུ་མཐུད་ལས་འགུལ་སྤེལ་བའི་རྐྱེན་པས་ལོ་ཚད་རིང་བ་བྱས་ད་བསྡོམས་པས་ལོ་ཉི་ཤུ་རྩ་གསུམ་གྱི་ལོ་ཚད་བཟོས་རེད་ད་ཡིན་ནའི་གཙོ་བོ་རྒྱལ་བ་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་འོག་ལ་རྒྱལ་སྤྱིའི་སྤྱི་ཚོགས་ཀྱི་རྒྱབ་སྐྱོར་ཐོབ་རྗེས་ལོ་བཅུ་གཅིག་འདས་པའི་རྗེས་ལ་དུ་རྒྱ་ལ་སྨན་བཅོས་མིང་ཐོག་ནས་མར་གློད་གྲོལ་ཐོབ་པ་རེད། དེའི་སྐབས་ལ་ད་ཅིག་ང་ནང་བཞིན་མར་གློད་གྲོལ་ཐོབ་མཁན་ད་ང་རེ་ཧ་གོ་པ་ར་དེ་ད་ཕུན་ཚོགས་ཉི་སྒྲོན་ལགས་ཅིག་བྱུང་ཡོད་རེད་པ་དེ་ནས་གཞན་ཡང་ད་སྐུ་གཤེགས་པ་སྟག་སྣ་འཇིགས་མེད་བཟང་པོ་ལགས་སྨན་བཅོས་མིང་ཐོག་ནས་དུ་སི་རྒྱལ་སྤྱིའི་སྤྱི་ཚོགས་ཀྱི་རྒྱབ་སྐྱོར་ཐོབ་ནས་གློད་གྲོལ་ཐོབ་ཡོད་རེད་འདིར་གྱིས་ད་ང་ཚོ་འདྲ་བོ་དེ་འདྲའི་བྱུང་ཡོད་རེད།

རེད་བ། དེའི་ཁ་ལ་ཨ་ནི་ཁོ་སྐུ་གཟུགས་ཀྱི་གནས་སྟངས་དེ་ཧ་ལས་པའི་སྐྱོ་པོ་ཡོད་དུས་ཨ་ནི་འགྲོ་གྲོན་གཏོང་ཡ་མེད་དུས་ཨ་ནི་དེ་བས་ཅིག་འཕྲོད་བསྟེན་ཐོག་ལ་དཀའ་ངལ་ཆེ་ཨ་ནི་ད་ཁྱིམ་ཚང་ལོག་དགོས་བྱུང་ན་མང་པོ་ཅིག་ལ་ག་རེ་ཆགས་སྡོད་པ་རེད་ཞུས་ན་བཙོན་ཁང་ནང་བཞུགས་ཡ་ལོ་མང་དྲགས་སོ་སོའི་ནང་ལ་ཕ་མ་རྒན་འཁོགས་པ་གྲོངས་ཨ་ནི་སྤུན་ཀྱག་ཉེ་པོ་ཉེ་འཁོར་དེ་ཚོ་ལ་མནའ་མ་མག་པ་གསར་བ་ཞིག་སླེབས་ན་མི་གསར་བ་ཞིག་སླེབས་དུས། བོད་རང་བཞིན་གྱི་ཁོའི་གནས་སྟངས་ཅིག་འགྱུར་བ་མཆིས། ཨ་ནི་ཁྱིམ་ཚང་འདི་ལ་བསྡད་དགོས་དུས་ཁོ་མི་ཚང་འདི་ནང་ཆབ་སྲིད་བཙོན་པ་གཅིག་གི་མིང་ཐོགས་ཀྱི་ཡོད་བསྡད་དུས་མི་ཚང་དེ་ལ་གཞུང་གི་དཀའ་ངལ་ཅིག་ཡོང་སྡོད་དུས་ད་དེའི་དཀའ་ངལ་དེ་བཟོ་འདོད་མེད་ཅེས་ཨ་ནི་འོ་ད་དེ་འདྲའི་ཐོག་ནས་ཡར་མར་ཅིག་སོ་སོ་སོའི་འཚོ་བ་སྐྱེལ་དགོས་དུས། ད་དངོས་གནས་ཧ་ལས་པའི་སྐུ་ངལ་ཆེན་པོ་འདུག་ཨ་ནི་ཅིག་སྨན་བཅོས་བྱེད་ཡ་མེད་པ་ལ་སོགས་པ་ད་དེ་འདྲའི་ཐོག་ནས་སྐུ་ན་ཆུང་ཆུང་མང་པོ་བྱས་ད་ནས་ཆུང་ཆུང་དེ་འདྲའི་ཐོག་ནས་གྲོངས་འགྲོ་ཡ་ལ་སོགས་པ་ད་དེ་འདྲའི་དཀའ་ངལ་ཞེ་པོ་ཅིག་བྱུང་བཞག་ལ་ད་ད་ཡིན་ན་ད་བོད་ཀྱི་གནས་སྟངས་དེ། ཉིན་རེ་ཉིན་རེ་མ་བསྡད་པར་ཛ་དྲག་ཚ་རུ་དང་ཞེད་སྣང་ཚ་རུ་ད་དེའི་ལོ་དེ་གའི་ནང་ལོགས་ལ་ད་ག་ཚོད་ཟིག་གི་ཆབ་སྲིད་བཙོན་པ་སོ་སོ་ལ་ནང་གློད་བཀྲོལ་ཐོབ་པའི་རྗེས་ལ་སྐུ་ངལ་འཕྲད་ཀྱི་ཡོད་པ་ད་ག་ཚོད་འདུག་རེ་བྱས་པས་ད་ད་འདུག་ད་ད་གསལ་བོ་ཡོད་མ་རེད་བ་ད་དེ་འདྲས་ཀྱི་སྐུ་ངལ་རེ། བོད་ཀྱི་ཆབ་སྲིད་བཙོན་ཟུར་ངག་དབང་སངས་སྒྲོལ་ལགས་ཀྱི་སྐུ་ཚེའི་ནང་གི་དུས་ཚོད་ཡག་ཤོས་དེ་བཙོན་ཁང་ནང་དུ་བཅུག་སྟེ་སྡུག་སྦྱོང་མནར་གཅོད་མྱོང་དགོས་བྱུང་ཡོད་ཀྱང།

རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན། གཤམ་ལ་ལྷོ་ཨེ་ཤ་ཡའི་ལེ་ཚན་ནང་རྒྱ་གར་བི་ཧར་མངའ་སྡེའི་ནང་ཆགས་པའི་གནས་མཆོག་རྡོ་རྗེ་གདན་དུ་འཛམ་གླིང་ཞི་བདེ་དང་སྟོན་པ་བཅོམ་ལྡན་འདས་ཀྱིས་གསུངས་པའི་བསླབ་བྱ་དང་ལྟ་གྲུབ་རྣམས་འཛམ་གླིང་སྤྱི་ལ་ཁྱབ་སྤེལ་ཆེད་དུ་རྒྱང་སྐྱོད་བང་འགྲན་ཞིག་གོ་སྒྲིག་ཞུས་པའི་སྐོར་ལ་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་པའི་ཞིབ་ཕྲའི་གནས་ཚུལ་དེ་སྙན་སྒྲོན་ཞུ་གི་ཡིན། རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་མཐུན་འགྱུར་འོག་རྡོ་རྗེ་གདན་རྒྱང་སྐྱོད་བང་འགྲན་ཚོགས་ཆུང་ནས་ཟླ་བ་འདིའི་ཕྱི་ཚེས་བཅུ་བཞིའི་ཉིན་རྒྱ་གར་གནས་མཆོག་རྡོ་རྗེ་གདན་དུ་འཛམ་གླིང་ཞི་བདེ་སྤྱི་དང་ལྷག་པར་དུ་བདག་ཅག་གི་སྟོན་པ་བཅོམ་ལྡན་འདས་ཀྱིས་གསུངས་པའི་བསླབ་བྱ་དང་ལྟ་གྲུབ་རྣམས་འཛམ་གླིང་སྤྱི་ལ་ཁྱབ་སྤེལ་ཡོང་ཐབས་སུ་དམིགས་ཏེ་རྒྱང་སྐྱོད་བང་འགྲན་ཞིག་གོ་སྒྲིག་ཞུས་ཡོད་པ་རེད་འདུག་ཐེངས་འདིའི་རྒྱང་སྐྱོད་བང་འགྲན་གོ་སྒྲིག་གནང་ཕྱོགས་དང་དེ་གོ་སྒྲིག་ཞུ་དགོས་པའི་དམིགས་ཡུལ་སོགས་ཀྱི་ཐད་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་ལགས་སུ་བཅར་འདྲི་ཞུས་པར་ཁོང་གིས། སྤྱིར་རྒྱང་སྐྱོད་བང་འགྲན་ནི་ལུས་པོ་བདེ་ཐང་དང་འཕྲོད་བསྟེན་དང་འབྲེལ་བ་ཆགས་ཀྱི་ཡོད་པ་དང་ང་རང་ཚོ་ནང་པའི་ཐོག་ནས་སྟོན་པ་བཅོམ་ལྡན་འདས་ཀྱིས་ཐོག་མ་ཉིད་ནས་བཀའ་སྡེ་སྣོད་གསུམ་དང་ཆོས་ཕུང་བརྒྱད་ཁྲི་བཞི་སྟོང་གསུངས་ཡག་གི་སྙིང་དོན་ནི་སེམས་ལ་ཕན་ཡག་དང་སེམས་རྒྱུད་ཀྱི་ནད་རིགས་སེལ་ནས་མཐར་སངས་རྒྱས་ཀྱི་གོ་འཕང་ཐོབ་ཡག་ཞིག་ཡིན་པས་ལུས་སེམས་གཉིས་ཀར་འབྲེལ་བ་ཡོད་པས་ད་རེས་ཀྱི་རྒྱང་སྐྱོད་བང་འགྲན་གྱིས་ལུས་པོ་བདེ་ཐང་ཡོང་ཡག་ལ་ཕན་ཐོགས་ཡོད་པའི་བྱ་བ་ཅིག་དང་དེ་དང་མཉམ་དུ་སྟོན་པ་བཅོམ་ལྡན་འདས་ཀྱིས་གསུངས་པའི་བསླབ་བྱ་དང་ལྟ་གྲུབ་རྣམས། འཛམ་གླིང་སྤྱི་ལ་ཁྱབ་གདལ་དང་ངོ་སྤྲོད་ཡོང་རྒྱུར་ཕན་ཐོགས་ཡོང་བའི་ལས་འགུལ་ཞིག་ཡིན་དུས་ད་རེས་ཀྱི་ལས་འགུལ་ཐོག་རྒྱབ་སྐྱོར་ཞུ་བཞིན་ཡོད་པ་ཁོང་ནས་གསུངས་དོན། ད་ང་ཚོ་རྒྱལ་སྤྱིའི་ནང་པའི་མཐུན་ཚོགས་བཟོ་འདྲ་བ་ཡིན་པ་ཡིན་ན་རྒྱང་སྐྱོད་ད་ལྟ་བང་འགྲན། Marathon། དེ་འདྲའི་གོ་སྒྲིག་བྱེད་ཡ་ལ་ཉམས་མྱོང་དང་དེ་འདྲའི་སྐོར་ག་གི་རྒྱུས་ཡོག་མ་རེད་བ། བྱས་ཙང་དེ་ཡིན་དུས་ཙམ་པ་ང་ཚོ་ད་དེ་ཨ་ནི་གོ་སྒྲིག་པ་རང་བྱས་ནས་མཉམ་ཞུགས་བྱེད་ཀྱི་མེད་ཡིན་ན་ཡང་ད་ཁྱེད་རང་ཚོ་གིས་ལས་འགུལ་བྱེད་ཡ་དེ་ཡག་པོ་རེད་རྒྱབ་སྐྱོར་ཡོད་བྱས་ནས་ད་ང་ཚོའི། རྒྱབ་སྐྱོར་འདྲ་ཅིག་ད་ཁོ་ན་ཚོ་ལས་འགུལ་གནང་པ་དེ་ལ་རྒྱབ་སྐྱོར་འདྲ་ཅིག་མཚོན་བྱེད་མ་གཏོགས་ཅི་གི་ང་ཚོ་རང་ལས་འགུལ་གོ་སྒྲིག་པ་རང་ཐོག་ནས་འདི་བྱེད་ཀྱི་ཡོད་མ་རེད་ད་ང་ཚོ་ཁོང་ཚོ་གི་ཅི་གི་རྒྱབ་སྐྱོར་བྱེད་ཀྱི་ཡོད་དུས་ཙམ་པ་ལ་ཨ་ནི་ང་ཚོ་གི་ལས་བྱེད་ཁ་ཤས་ཁོང་ཚོ་ལ་ཅི་གི་ལས་འཆར་བྱེད་རོགས་བྱས་ནས་རོགས་པ་བཏང་ཡ་ད་འདི་འདྲ་བྱེད་འདི་གི་ཡོད་རེད་ད་ད་འདི་ཡིན་དུས་ང་ཚོ་ད་གཙོ་བོ་དེ་ང་ཚོ་རྒྱབ་སྐྱོར་བྱས་པ་ཙམ་མ་གཏོགས་ཅི་གི་ལས་འགུལ་ལ་གོ་སྒྲིག་པའི་ནང་ལ་མ་འཛུལ་ཡོད་དུས་གཙོ་བོ་ཅིག་ང་ཚོ་མེ་ར་ཐོན་འདིའི་རིགས་དེ་ཅིག་ཕ་གི་ཡང་དཀའ་ངལ་ག་རེ་འཕྲད་ཀྱི་ཡོད་མེད་དང་ཅིག། ཕ་གི། དེའི་རྗེས་ལ་ཅིག་དཀའ་ཚེགས་རིགས་ག་རེ་ག་རེ་འཕྲད་ཀྱི་ཡོད་མེད་ང་ཚོ་དེ་ཉམས་མྱོང་དང་དེ་གའི་མེད་པ་ཡིན་ཙང་དེ་འདྲས་ཅིག་ང་ཚོས་ད་ལྟ་ལམ་སང་དེ་ལ་མཉམ་ཞུགས་བྱེད་ཡ་དེ་ཁག་པོ་འདུག་བསམ་བློ་འདི་འདྲས་ཅིག་རེད། ད་ཡིན་ན་དེ་རྡོ་རྗེ་གདན་ལ་བྱེད་ཡ་ཡིན་དུས་ཙམ་པ་ལ་ཁོ་རང་ཚོ་གི་དམིགས་ཡུལ་དེ་ཅིག་རྡོ་རྗེ་གདན་ལ་དེ་འདྲས་ཅིག་བྱུང་ནས་ནི་ཕྱིའི་རྒྱལ་ཁབ་མང་པོ་ནས་དེ་ལ་ཡ་མཉམ་ཞུགས་གནང་པ་ཡིན་ན་ནི་རྡོ་རྗེ་གདན་ཅིག་ཁྱབ་བསྒྲགས་གཅིག་འཛམ་གླིང་སྤྱི་ཡོངས་ལ་ཁྱབ་བསྒྲགས་བཏང་ཡ་དང་གང་ཅིའི་ཐོག་ལ་ད་གཅིག་ཕ་གི་ཕན་ཐོགས་ཆེན་པོ་ཡོང་གི་རེད་ཟེར་ད་དེའི་ཞོར་ལ་ཡང་ད་རྡོ་རྗེ་གདན་ཙམ་མ་ཡིན་པའི་དེའི་ཉེ་འཁོར་གི་གཅིག་ཕ་གི་ད་ས་གནས་ཀྱི་གྲོང་གསེབ་ཉམ་ཐག་ཨ་ནི་གཅིག་ཕ་གི་མཐུན་རྐྱེན་སྐྱོ་པོ་དེ་འདྲ་མང་པོ་ཡོད་རེད་དེ་ཚོ་ལ་ཡང་མ་འོངས་པ་ལ་རིམ་པས་རིམ་པས་ཀྱི་འདི Marathon འདི་མུ་མཐུད་ནས་ལོ་རྟག་པ་རེ་བཞིན་བྱེད་ཐུབ་པ་ཡིན་ན། ཨ་ནི། གཅིག་མཐུན་རྐྱེན་ཡར་རྒྱས་འགྲོ་ཡ་དང། གཅིག་ཕ་གི་འཛུགས་སྐྲུན་ཡར་རྒྱས་འགྲོ་ཡ་དང་གང་ཅིའི་ཐོག་ལ་ཕན་ཐོགས་ཡོང་གི་རེད་བསམ་དམིགས་ཡུལ་འདི་འདྲས་ཅིག་རེད་ད་དེའི་ཞོར་ལ་ད་རྩ་བའི། མེ་ར་ཐོན Marathon གི་རིགས་དེ་གའི་དེ་གཙོ་བོ་འཕྲོད་བསྟེན་དང་འབྲེལ་བ་ཆེན་པོ་ཆགས་ཀྱི་ཡོད་རེད་ཨ་ནི། འཕྲོད་བསྟེན་དང་འབྲེལ་བ་ཆེན་པོ་ཅིག་ཆགས་ཀྱི་ཡོད་རེད་ད་ག་ནང་བཞིན་བྱས་གཅིག་ཕ་གི་སོ་སོའི་གི་ཡང་གཅིག་ཕ་གི་ག་རེ་ཟེར་དགོས་རེད་དམིགས་ཡུལ་ཞུས་ན་མི་འདུག་ཡང། ལས་འགུལ། དམིགས་བསལ་ད་ཅིག་དེ་ཚོ་ཡང་ཁྱབ་བསྒྲགས་བྱེད་ཡ་ལ་གོ་འབྲེལ་བ་ཡོད་པ་ཆགས་ཀྱི་ཡོད་རེད་ཨང་དེ་ནས་ད་ང་རང་ཚོ་ནང་པའི་ཐོག་ནས་བྱས་པ་ཡིན་ན་སྟོན་པ་བཅོམ་ལྡན་འདས་ཀྱིས་དང་པོ་ཉིད་ནས་ཅིག་ཕ་གི་ཕ་གི་ད་ག་རེ་ཟེར་དགོས་རེད་བཀའ་སྡེ་སྣོད་གསུམ་ད་ག་ནང་བཞིན་འདུག་ཟེར་ནས་ཆོས་ཕུང་བརྒྱད་ཁྲི་བཞི་སྟོང་གསུང་ཡ་དེ་གི་སྙིང་དོན་དེ་ཨ་ནི་ཅིག་ཕ་གི་སེམས་ལ་ཕན་ཡ་ཅིག་རེད་ཨ་ནི་སྐྱེས་བུ་གི་དེ་ནི་སེམས་རྒྱུད་ཀྱི། ད་གཅིག་ཕ་གི་ནད་རིགས་འདི་གའི་བསལ་ནས་རིམ་པས་སེམས་རྒྱུད་གོང་འཕེལ་དུ་ཕྱིན་ནས། ད་གཅིག་ཕ་གི་གྲོལ་བ་ཐོབ་ཡ་དང་ད་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་གྱི་སངས་རྒྱས་གོ་འཕང་ཐོབ་ཡ་དང་དེའི་བར་དུ་འགྲོ་ཡ་རེད་བ། ད་འདིའི་ཆ་ཤས་ལ་ཡ། གཅིག་ཕ་གི་ལུས་སེམས་གཉིས་དེ་འབྲེལ་བ་ཡོད་པ་ཡིན་དུས་ཙམ་པ་ལ། ལུས་བདེ་ཐང་བྱུང་བ་ཡིན་ན་ཡང་གཅིག་ཕ་གི་སེམས་ཀྱི་སྐྱོན་དེ་གའི་རིགས་སེལ་ཡ་དང་སེམས་ཀྱི་ཡོན་ཏན་གོང་འཕེལ་དུ་གཏང་ཡ་ལ་ཡང་གོ་ཕན་ཐོགས་ཡོད་པ་དང་ནུས་པ་ཐོན་པ་ཅིག་ཡོང་གི་ཡོད་པ་ཡིན་དུས་ཨ་ནི་ལུས་བདེ་ཐང་དགོས་ཡ་དེ་གལ་ཆེན་པོ་ཅིག་བརྩི་གནང་གི་ཡོད་རེད་ཨ་ནི། ད་ད་ལྟ་དེ་མེ་ར་ཐོན་གི་རིགས་དེ་ག་ཅིག་ལུས་པོ་བདེ་ཐང་ཡོང་ཡ་ལ་ཕན་ཐོགས་ཡོད་པའི་བྱ་བ་ཅིག་བྱས་ཨ་ནི་དེའི་མཉམ་དུ་ད་ཅིག་སྟོན་པ་བཅོམ་ལྡན་འདས

རྒྱལ་སྤྱིའི་རང་བཞིན་ལྡན་པའི་རྒྱང་སྐྱོད་བང་འགྲན་དེ་བཞིན་ས་གནས་སུ་གོ་སྒྲིག་ཞུས་པ་ད་རེས་ཐོག་མ་དེ་ཆགས་ཀྱི་ཡོད་པ་དང་ཐེངས་འདིའི་རྒྱང་སྐྱོད་བང་འགྲན་ནང་རྒྱ་གར་དང་ཕྱི་རྒྱལ་ཡུལ་གྲུ་ཁག་འདྲ་མིན་ནས་འགྲན་བསྡུར་བ་སུམ་བརྒྱ་ལྷག་མཉམ་ཞུགས་གནང་འཆར་ཡོད་པ་མ་ཟད་རྒྱང་སྐྱོད་བང་འགྲན་གྱི་རྒྱང་ཐག་རིམ་པ་ཁག་བཞི་ཡོད་པའི་རྒྱང་ཐག་སྤྱི་ལེ་བཞི་བཅུ་ཞེ་གཉིས་བང་འགྲན་ནང་ཨང་དང་པོ་ལོན་མཁན་ཕོ་མོ་གཉིས་ལ་བྱ་དགའ་རྒྱ་གར་སྒོར་མོ་འབུམ་གཅིག་དང་ཀོ་རི་ཡའི་རྒྱལ་ས་གྷི་ཇཱང་ནང་འཚོགས་རྒྱུའི་རྒྱལ་སྤྱིའི་རྒྱང་སྐྱོད་བང་འགྲན་ཞིག་གི་ཐོག་མཉམ་ཞུགས་གནང་རྒྱུའི་གོ་སྐབས་སོགས་གནང་རྒྱུ་དང། གཞན་ཡང་རྒྱང་ཐག་སྤྱི་ལེ་ཉི་ཤུ་རྩ་གཅིག་དང་སྤྱི་ལེ་བཅུ་དང་ལྔ་བཅས་ནང་ཨང་དང་པོ་ལོན་མཁན་ཕོ་མོ་གསུམ་ལ་བྱ་དགའ་རྒྱ་གར་སྒོར་མོ་འབུམ་རེ་འབུལ་རྒྱུ་ཡིན་པ་ཁོང་ནས་མུ་མཐུད་གསུངས་དོན། བདེ་སྐྱིད་དང་དམ་ལྡན་གྱི་ལས་རིམ་འདི་བྱུང་རིམ་འདི་བྱས་པ་ཡིན་ན་ད་དང་པོ་དེ་ཐེངས་མ་དང་པོ་དེ་རེད་ད་ལོ་ཨ་ནི་ད་དེ་ལ་ཡ་ཁོང་ཚོའི་གི།

ཐོབ་པ་ཡིན་ན་དེ་ལ་ཡང་བྱ་དགའ་ཁོ་རང་ཚོས་རྒྱ་གར་གྱི་སྒོར་མོ་དངུལ་འབུམ་གཅིག་སྤྲད་བྱས་དེའི་མཉམ་དུ་བྱ་དགའ་ཐོབ་མཁན་དེ་གའི་དེ་འདིའི་རྗེས་ལ་ཀོ་རི་ཡ་དེ་བ་བྱས་ལ་ཡང་ཅིག་རྒྱལ་སྤྱིའི་རང་བཞིན་ལྡན་པའི་དེ་འདྲའི་རྒྱང་སྐྱོད་བང་འགྲན་དེ་འདྲ་ཅིག་ལོ་རྟག་པར་ཞིག་ཚུགས་ཀྱི་ཡོད། ས་རེད། འོ། ད་ལྟ་རྡོ་རྗེ་གདན་གྱི་ད་ལྟ་མེ་ར་ཐོན་འདི་ཐོབ་མཁན་འདི། ཨ་ནི་ཀོ་རི་ཡའི་གི་ད་ལྟ་མེ་ར་ཐོན་འདི་ལ་ཕ་གའི་ཅིག་འཛུལ་ཞུགས་བྱེད་ཡ་ལ་ཡ། ཨ་ནི་ཕན་ཐོགས་ཡོང་ཡ་བྱེད། ཨ་ནི་དེའི་གི་འགྲོ་སོང་དེ་གི་ཆ་ཚང་གོ་སྒྲིག་བྱེད་མཁན་ཁོ་རང་ཚོ་བཏང་ཡ་བྱེད། འོ་དེ་འདྲའི་གི་ཁོ་རང་ཚོས་ཅིག་ཕ་གི་བྱ་དགའ་སྤྲད་ཡ་ད་དེ་འདྲའི་གི་འདུག། ཁྱོན་བསྡོམས་ནི་བྱ་དགའ་སྤྲད་ཡ་འདི་ལ་སྒོར་མོ་ཕལ་ཆེར་འབུམ་རྒྱ་གར་སྒོར་མོ་འབུམ་དྲུག་ཟེར་གྱི་འདུག་ད་འདི། ཚང་མ་དེ་ཚོ་ལ་བྱ་དགའ་བགོ་བཤའ་རྒྱབ་ནི་ཁོ་རང་ཚོ་ག་ཚོད་ག་ཚོད་ཐོབ་གི་ཡོད་ནོ་དེ་འདྲའི་ཞིག་བཏང་ཡ་ཡིན་པ་འདྲ། རྒྱ་གར་རྒྱལ་སྤྱིའི་ནང་པའི་མཐུན་ཚོགས་དེ་བཞིན་ཐོག་མར་ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར་རྒྱ་གར་གྱི་རྒྱལ་ས་ལྡི་ལིར་ནང་པའི་ཚོགས་ཆེན་གལ་ཆེ་ཞིག་བསྐོང་ཚོགས་གནང་པའི་སྐབས་འཛམ་གླིང་ཡུལ་གྲུ་ཁག་ནས་ཕེབས་པའི་ནང་པའི་དབུ་ཁྲིད་ཚོས་རྒྱ་གར་རང་ལ་རྟེན་གཞི་བྱས་པའི་ནང་པའི་ཚོགས་པ་ཞིག་དགོས་རྒྱུ་གལ་ཆེ་ཡིན་པའི་ཐུན་མོང་གི་མོས་མཐུན་ཐག་གཅོད་བྱུང་པ་བཞིན། རྒྱལ་སྤྱིའི་ནང་པའི་མཐུན་ཚོགས་དེ་འཛུགས་པ་ཞིག་དང་དེ་འཛུགས་དགོས་པའི་དམིགས་ཡུལ་གཙོ་བོ་ནི་རྒྱ་གར་འཕགས་པའི་ཡུལ་དེ་བཞིན་ནང་པའི་ཆོས་ཀྱི་འབྱུང་གནས་ལྟ་བུ་ཆགས་ཀྱི་ཡོད་སྟབས་ནང་པའི་ཆོས་དང་ནང་པའི་ཆོས་དང་འབྲེལ་བའི་རིག་གཞུང་རྩ་ཆེན་རྣམས་མི་ཉམས་རྒྱུན་འཛིན་དང་ནུས་པ་མཉམ་སྤུངས་ཆེད་དུ་དམིགས་ཏེ་ཚོགས་པ་དེ་འཛུགས་པ་ཞིག་ཡིན་པ་ཁོང་ནས་གསུངས་དོན། དབུས་གཙོ་བོ་དེ་ནི་ད་རྒྱ་གར་གྱི་གནས་དེ་གའི་དེ་ལ་གཅིག་ཕ་གའི་གཅིག་ཡར་རྒྱས་བཏང་ཡ་དང་གཅིག་ལྟ་རྟོག་བྱེད་ཡ་དང་དེ་ཚོའི་རིགས་དེ་ང་ཚོའི་དམིགས་ཡུལ་ནང་བསླེབས་ཀྱི་ཡོད་རེད་ཐད་ཀར་ང་ཚོའི་དམིགས་ཡུལ་འདི་ནང་ལྟ་རྟོག་བྱེད་ཡ་ཡོང་གི་ཡོད་མ་རེད་ག་རེ་ཟེར་ན་དེ་གའི་དེ་རྒྱ་གར་གྱི་རྒྱ་གར་ནང་ཡོད་པའི་ནང་པའི་གནས་དེ་གའི་དེ་ག་གང་མང་ཆེ་བ་དེ་གནའ་བོའི་རིག་གནས་ཤུལ་རྫས་བདག་གཉེར་བྱེད་མཁན་གྱི་ད་ལྟ Archaeological Survey of India། ཟེར་གྱི་དེའི་གི་འོག་ལ་འགྲོ་གི་ཡོད་རེད། ང་ཚོ་ཐད་ཀར་འཛིན་སྐྱོང་བྱས་མིན་ན་ད་སྐབས་རེ་སྐབས་རེ་དང་ཡང་གནས་ཚུལ་དེ་གའི་དེ་བྱས་ང་ཚོས་ལུགས་དང་མ་མཐུན་པ་བཟོ་འདྲ་དང་དེ་འདྲས་ཡོད་པ་ཡིན་ན་ང་ཚོས་དེ་འདི་འགྲིག་གི་མི་འདུག་འདི་འགྲིག་གི་མི་འདུག་འདི་དེ་འདྲས་བྱས་དགོས་འདུག་ང་ཚོ་ཁོ་རང་ཚོ་ལ་རེ་སྐུལ་བྱས་པ་ཡིན་ན་ཁོ་ཚོ་ང་ཚོས་དེ་ལ་ཡ་གཅིག་ཕ་གའི་ཉན་འཇོག་གནང་ནས་ག་རེ་བྱས་ན་ཏིག་ཙ་ཕྲན་བུ་ཕྲན་བུ་གི་གཅིག་ད་སུ་རེད་ད་འགྱུར་བ་འགྲོ་ཡ་གི་རེ་བ་ཅིག་ཡོད་རེད། ད་ག་ནང་བཞིན་ད་རྒྱ་གར་ནང་ལོགས་ལ་ཡ་ཨ་ནི། ནང་པ་ཡོད་དེ་བ་དེ་གས་དང། ཨ་ནི་ཕྱིའི་རྒྱལ་ཁབ་མང་པོ་ཅིག་ལ་ད་ནང་པ་དེ་གས་དེ་བས་ད་ཁ་འཐོར་ནས་ནུས་པ་མཉམ་སྤུངས་ཀྱི་ཅིག་ཐུབ་གས་དེ་འདྲའི་གི་ལས་འགུལ་མེད་པ་ཡིན་དུས་ད་དེ་གས་དེ་ཚོ་ནུས་པ་མཉམ་སྤུངས་ཅིག་གི་ཡོང་ཐུབ་ཡས་ད་རེ་བ་རེ་བརྒྱབ་ནས་ད་ལས་འགུལ་བྱེད་དགོས་ཡ་རིགས་ཅིག་བྱེད་ཨ་ནི་དེའི་ཞོར་ལ་ཡང་ཡང་རྒྱ་གར་གཞུང་རང་གི་ཡང་གོ་ཅིག་བ་གས་རྒྱལ་ཁབ་རྒྱལ་ཁབ་ཀྱི་བར་ལ་འབྲེལ་བ་བྱེད་ཡ་དང་དེ་འདྲའི་གི་ཐོག་ལ་ཡང་ཕན་ཐོགས་ཡོང་པའི་ཅིག་ལས་རིམ་ག་རེ་ག་རེ་བཀོད་ཇུས་བྱེད་དགོས་འདུག་དེ་འདྲའི་རིགས་ཅིག་བྱེད་ད། འདི་འདྲའི་བྱེད་སྟངས་མང་ཆེ་བ་དེ་དམིགས་ཡུལ་དེ་རྒྱ་གར་གྱི་ག་རེ་ཟེར་དགོས་རེད་ནང་པའི་ཆོས་དང་ཨ་ནི་ནང་པའི་ཆོས་དང་འབྲེལ་བའི་རིག་གཞུང་ད་རྒྱ་གར་གྱི་ཞེ་དྲག་གི་རྩ་ཆེན་པོ་བརྩི་བསྡད་ཡ་དང་དེ་སྐད་དེ་ད་མི་ཉམས་རྒྱུན་འཛིན་དང་ཨ་ནི་གཅིག་གི་ནུས་པ་ཁ་ཐོར་ཡོད་པ་དེ་མཉམ་སྤུངས་བྱེད་ཡ་དང་ཨ་ནི་རྒྱ་གར་གྱི་ཆོས་དང་རིག་གཞུང་གི་ཐོག་ནས་ཨ་ནི་གཅིག་ཉེ་འཁོར་གྱི་རྒྱལ་ཁབ་མང་པོ་ཅིག་ལ་འབྲེལ་བ་བྱེད་ཡ་ད་ད་འདི་འདྲའི་དམིགས་ཡུལ་རེད། རྒྱལ་སྤྱིའི་ནང་པའི་མཐུན་ཚོགས་ནས་འདས་པའི་ལོ་བཅུ་གཅིག་ནང་ནང་པ་སངས་རྒྱས་པའི་ཆོས་དང་རིག་གཞུང་སྲུང་སྐྱབས་དང་འབྲེལ་བའི་ལས་འགུལ་མང་དག་ཞིག་སྤེལ་ཡོད་པ་བཞིན་ཚོགས་པའི་མ་འོངས་ལས་འཆར་གཙོ་བོ་ཞིག་ནི་སྟོན་པ་འཁྲུངས་ཡུལ་གནས་མཆོག་ལུམ་བི་ནིར་རྒྱ་གར་གཞུང་གི་འགྲོ་གྲོན་ཐོག་རྒྱ་གར་གྱི་ནང་པའི་རིག་གཞུང་དང་འབྲེལ་བའི་བསྟི་གནས་ཁང་ཞིག་གསར་སྐྲུན་གནང་བཞིན་ཡོད་པ་དང་དེ་བཞིན་དུས་ནས་དུས་སུ་ནང་པ་ཕན་ཚུན་འབྲེལ་ལམ་ཡོང་ཐབས་སུ་ཐུན་མོང་གི་སྡིངས་ཆ་ཞིག་བསྐྲུན་ནས་བགྲོ་གླེང་གོ་སྒྲིག་ཞུ་མུས་དང། རྒྱ་གར་ནང་ཡོད་པའི་སྟོན་པ་བཅོམ་ལྡན་འདས་ཀྱི་རིང་བསྲེལ་དུས་ནས་དུས་སུ་ནང་པའི་རྒྱལ་ཁབ་ཁག་གི་ནང་མཇལ་རྒྱུའི་གོ་སྐབས་བསྐྲུན་ཆེད་གདན་ཞུ་གནང་རྒྱུ་སོགས་ཡིན་པ་རེད་འདུག་ཅེས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། ཐེངས་འདིའི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་དེར་གཡུ་སྒྲོན་ནས་གསར་འགྱུར་སྙིང་བསྡུས་ཁག་ཅིག་སྙན་སྒྲོན་ཞུ་བ་ཡིན། ཨ་མི་རི་ཀའི་ཕྱི་སྲིད་ལས་ཁང་གིས་རྒྱ་ནག་ནི་འཛམ་གླིང་ཐོག་ཆོས་དད་རང་དབང་ལ་ཚབས་ཆེའི་བརྩི་མེད་རྡོག་རོལ་གཏོང་མཁན་གྱི་བློ་འཚབ་བྱ་ཡུལ་གྱི་རྒྱལ་ཁབ་གཙོ་བོའི་གྲས་སུ་མིང་ཐེར་འདོན་གནང་ཡོད་པ་རེད་འདུག་དེ་ཡང་ཨ་མི་རི་ཀའི་ཕྱི་སྲིད་ལས་ཁང་གི་ཕྱི་སྲིད་དྲུང་ཆེ་སྐུ་ཞབས་ཨན་ཐོ་ནི་བྷི་ལིན་ཀེན་མཆོག་གི་མཚན་ཐོག་ནས་ཕྱི་ཟླ་དང་པོའི་ཚེས་བཞི་ཉིན་གསར་འགོད་གསལ་བསྒྲགས་ཤིག་སྤེལ་བའི་ནང་ཨ་མི་རི་ཀའི་གྲོས་ཚོགས་ནས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ལོར་རྒྱལ་སྤྱིའི་ཆོས་ལུགས་རང་དབང་གི་ཁྲིམས་གཞི་བཀའ་འཁྲོལ་གནང་བ་མ་ཟད་ཁྲིམས་ལ་གཏན་འབེབས་གནང་བ་ནས་བཟུང་ཆོས་ལུགས་ཉམས་ལེན་དང་ཆོས་ལུགས་དད་མོས་རང་དབང་འཕེལ་རྒྱས་གཏོང་རྒྱུ་ནི་དེ་བས་ཨ་མི་རི་ཀའི་ཕྱི་སྲིད་ཀྱི་ལས་དོན་གལ་འགངས་ཆེ་ཤོས་ཤིག་ཏུ་གྱུར་ཡོད། དེ་སྟེང་ངོས་ནས་འཛམ་གླིང་ནང་ཆོས་དད་རང་དབང་རྩིས་མེད་རྡོག་རོལ་གཏོང་མཁན་གྱི་རྒྱལ་ཁབ་ཐེར་འདོན་བྱེད་བཞིན་པ་ནི་འབར་མ་དང་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ། ཁྱུ་པ། བྱང་ཀོ་རི་ཡ། ཨི་རན། ནི་ཀ་ར་ཀུ་ཨ། པ་ཀི་སི་ཐན། ར་ཤི་ཡ། སའུ་ཏི་ཨ་ར་བྷི་ཡ། ཏཱ་ཇིག་སི་ཐན། ཐུརྐ་མི་ནི་སི་ཐན། བཅས་རྒྱལ་ཁབ་དེ་དག་ནི་དམིགས་བསལ་ཆོས་ལུགས་རང་དབང་ཚབས་ཆེའི་རྩིས་མེད་རྡོག་རོལ་གཏོང་མཁན་བློ་འཚབ་བྱ་ཡུལ་ཞིག་རེད་ཅེས་གསུངས་འདུག་ལ། ཆོས་ལུགས་རང་དབང་ཐོག་ལ་རྡུང་རྡེག་གཏོང་མཁན་གྱི་རྒྱལ་ཁབ་ཁག་གི་གཞུང་ཚོས་གྲངས་ཉུང་མི་རིགས་ཀྱི་ཆོས་ལུགས་ཉམས་ལེན་བྱེད་མཁན་དང་ཁོ་ཚོའི་དད་མོས་བྱ་ཡུལ་གྱི་གནས་ཆེན་བཅས་ལ་རྡུང་རྡེག་གཏོང་བའི་བྱ་སྤྱོད་མཚམས་འཇོག་བྱ་དགོས་རེད་ཅེས་གསུངས་འདུག། ཉེ་ཆར་ཕྱི་ཟླ་བཅུ་གཅིག་པའི་ནང་ཨ་མི་རི་ཀའི་མངའ་སྡེ་ཝ་ཤིང་ཏོན་གྱི་གྲོང་ཁྱེར་ནིའུ་ཕོརཊ་ནང་ནས་དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་གར་སོང་མེད་པའི་གནས་ཚུལ་ཐོན་ཏེ་བཙལ་འཚོལ་བྱས་པའི་རྗེས་ད་ཆ་ཁོང་གི་ཆོས་ཚོགས་ཀྱི་ཉེ་འཁྲིས་ཀྱི་རྫིང་བུའི་ནང་ནས་ཕུང་པོ་རྙེད་སོན་བྱུང་བ་དེ་ནི་དགེ་བཤེས་དགྲ་འདུལ་རྣམ་རྒྱལ་ལགས་ཡིན་པ་ཚོད་དཔག་བྱེད་ཀྱི་ཡོད་པའི་སྐོར་ས་གནས་བརྙན་འཕྲིན་ཐོག་ལ་རྒྱང་བསྲིངས་བྱས་ཡོད་པ་རེད། རྒྱ་གར་ལྷོ་ཕྱོགས་གྲོང་ཁྱེར་སྦེང་ལོར་ནང་དུ་ཡོད་པའི ྋགོང་ས་མཆོག་གི་མཚན་ཐོག་གི་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་དུ་བོད་མིའི་བརྡ་འཕྲིན་ཆེད་ལས་མཁས་པའི་ལྷན་ཚོགས་ཐེངས་གཉིས་པ་བསྐོང་ཚོགས་གནང་སྟེ་མཇུག་སྒྲིལ་གནང་ཡོད་པ་རེད་འདུག་སྐབས་དེའི་ལྷན་ཚོགས་དེའི་གཙོ་བོ་སྐུ་མགྲོན་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བོད་མི་བརྡ་འཕྲིན་འཕྲུལ་ལས་ཆེད་ལས་པ་ཇི་ཙམ་གལ་འགངས་ཆེན་པོ་ཡིན་པ་དང་དེང་སྐབས་འཛམ་གླིང་ནང་འཕྲུལ་རིག་ཡར་རྒྱས་འགྲོ་བཞིན་པའི་ནང་གོ་སྐབས་དམ་འཛིན་གྱིས་མདུན་སྐྱོད་བྱེད་ཕྱོགས་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་དཔྱད་གཞིའི་གྲངས་ཐོ་རྣམས་འཕྲུལ་རིག་ནང་བཅུག་བཞིན་པའི་ལས་དོན་འཆར་གཞི་སོགས་སྐོར་གཏམ་བཤད་གནང་ཡོད་ལ་ཆེད་ལས་པ་རྣམས་དང་བགྲོ་གླེང་ཀྱང་གནང་འདུག། ཨ་མི་རི་ཀའི་རྒྱལ་ས་ཝཱ་ཤིན་ཐོན་ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་སྲིང་ཞུས་ཟིན་པ་ཡིན་ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།